ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་དགུ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་དབྱངས་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གི་མགྲོན་འབོད་གོ་སྒྲིག་འོག་བོད་ནང་ཁྲིད་སྟོན་བྱས་པའི་ནུབ་ཕྱོགས་པའི་གསར་ཁང་ཁག་གི་གསར་འགོད་པས་བོད་ནང་བོད་མི་ཚོར་བོད་མིའི་ངོ་བོ་དང་འབྲེལ་བའི་རིག་གཞུང་དང་སྐད་ཡིག་བཅས་པར་བདག་གཅེས་བྱེད་རྒྱུར་སྒྲོམ་གཞིའི་ཆ་ནས་དཀའ་ངལ་འཕྲད་བཞིན་ཡོད་པའི་མྱོང་ཚོར་རྣམས་གནས་ཚུལ་ནང་བཀོད་པ་སོགས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།

མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་དབྱངས་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གི་མགྲོན་འབོད་གོ་སྒྲིག་འོག་བོད་ནང་ཁྲིད་སྟོན་བྱས་པའི་ནུབ་ཕྱོགས་པའི་གསར་ཁང་ཁག་གི་གསར་འགོད་པས་བོད་ནང་བོད་མི་ཚོར་བོད་མིའི་ངོ་བོ་དང་འབྲེལ་བའི་རིག་གཞུང་དང་སྐད་ཡིག་བཅས་པར་བདག་གཅེས་བྱེད་རྒྱུར་སྒྲོམ་གཞིའི་ཆ་ནས་དཀའ་ངལ་འཕྲད་བཞིན་ཡོད་པའི་མྱོང་ཚོར་རྣམས་གནས་ཚུལ་ནང་བཀོད་འདུག་དེ་ཡང་ཟླ་བ་བདུན་པའི་ཚེས་ཉི་ཤུ་བརྒྱད་ཉིན་ལ EFE ཞེས་པའི Spain རྒྱལ་སྤྱིའི་གསར་འགྱུར་ཁང་གིས་དྲ་རྒྱ་ཐོག་ལ་བཀོད་པར་གཞིགས་ན་གསར་འགྱུར་ཁང་འདིའི་གསར་འགོད་པ་ཞིག་རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི་ལྟ་སྐོར་ཚོགས་ཆུང་ལྷན་ལྷ་སར་འགྲོ་རྒྱུ་བྱུང་བ་དང་ལྷོ་ཁ་ཁུལ་ལ་ཡོད་པའི་གཏན་སྡོད་སློབ་འབྲིང་ནང་གི་བོད་པའི་སློབ་ཕྲུག་ཚོས་རྒྱ་མིའི་རིག་གཞུང་གི་ནང་འཐིམ་བཞིན་ཡོད་པ་དངོས་སུ་མཐོང་ཡོད་པ་བཀོད་འདུག་ལ་རྒྱ་ནག་གཞུང་གིས་རྒྱ་ཡིག་དང་བོད་ཡིག་མཉམ་དུ་སློབ་ཁྲིད་བྱེད་བཞིན་ཡོད་པ་ཁྱབ་བསྒྲགས་བྱས་ཀྱང་དོན་དངོས་ཐོག་རྒྱུན་ལྡན་གྱི་སློབ་སྦྱོང་གི་བརྒྱུད་རིམ་ཕུད་པའི་བྱེད་སྒོ་རྣམས་རྒྱ་སྐད་ཐོག་བྱས་ཏེ་རྒྱ་སྒྱུར་གྱི་ངོ་བོར་ཕྱོགས་བཞིན་ཡོད་པ EFE གསར་འགོད་པ་ཞིག་གིས་དངོས་སུ་མཐོང་ཡོད་འདུག་རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི་གསར་འགོད་པའི་ཚོ་ཁག་གི་བོད་ནང་ཕྱོགས་བསྐྱོད་འདི་ཡང་ནུབ་ཕྱོགས་རྒྱལ་ཁབ་ཁག་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་བོད་ནང་གི་བོད་ཕྲུག་ཚོ་བཙན་ཤེད་ཀྱིས་གཏན་སྡོད་སློབ་གྲྭར་གཏོང་བར་རྟག་ཏུ་སྐྱོན་བརྗོད་བྱེད་བཞིན་ཡོད་པའི་ཐད་གསལ་བཤད་དག་འབུད་བྱ་ཆེད་ཡིན་པ་དང། རྒྱ་ནག་གཞུང་གིས་ཟེར་ན་སྐད་གཉིས་སློབ་གསོའི་སྲིད་བྱུས་རྣམས་ནི་ས་ཁུལ་ཁག་འཕེལ་རྒྱས་བཏང་བར་དམིགས་པ་ཞིག་ཡིན་པ་བརྗོད་འདུག་ཕྱི་རྒྱལ་གྱི་གསར་འགོད་པ་སློབ་གྲྭའི་གཙོ་འཛིན་གྱིས་སློབ་ཁང་ཁག་ལ་ལྟ་སྐོར་ཁྲིད་སྐབས། སློབ་ཕྲུག་ཚོ་བོད་ཡིག་དང་རྒྱ་ཡིག་སློབ་པའི་དུས་ཚོད་གཅིག་མཚུངས་ཡིན་པ་དང། སློབ་འབྲིང་གི་ལོ་རིམ་ནང་ལོ་དང་པོར་བོད་ཡིག་སློབ་ཚན་མང་བ་ཡོད་པ་དང་དེ་ལྟར་ཡང་རྗེས་སུ་འཛིན་རིམ་ཇེ་མཐོར་སོང་བའི་ཚོད་ཀྱིས་བོད་ཡིག་ནང་སློབ་ཁྲིད་བྱེད་པ་ཉུང་དུ་འགྲོ་བར་བཤད་འདུག་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་དངངས་འཚབ་བྱེད་གཞི་གཅིག་ནི་གཏན་སྡོད་སློབ་གྲྭར་བཏང་བའི་བོད་ཕྲུག་ཚོས་སོ་སོའི་ཕ་མ་དང་སྤོ་སྤོ་རྨོ་རྨོ་ཚོ་དང་འབྲེལ་བ་བྱེད་པའི་ནུས་པ་ཤོར་ནས་རང་ཉིད་ཀྱི་བོད་པའི་ངོ་བོ་བརླག་པའི་ཉེན་ཁ་ཡོད་པར་ངོས་འཛིན་བྱེད་བཞིན་ཡོད་པ་རེད། ཉེ་བའི་ལོ་ཤས་ནང་རྒྱ་ནག་གཞུང་གིས་བོད་ནང་དོ་དམ་དམ་དྲག་བྱེད་ཤུགས་ཆེ་རུ་བཏང་ཡོད་པ་དང་དུས་མཚུངས་དེའི་ཆེད་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་ཁག་རྒྱ་སྐྱེད་བཏང་ཡོད་པ་དང། དེ་ཡང་བདེ་འཇགས་ལྟ་སྐྱོང་སྲིད་ཇུས་ཟེར་བའི་མིང་ཐོག་ནས་བོད་ནང་སྟངས་འཛིན་དོ་ནན་བྱེད་བཞིན་ཡིན་པ། RAND Europe Research Institute ཞེས་པའི་ཉམས་ཞིབ་ལྟེ་གནས་ཁང་གིས་སྙན་ཐོ་བཏོན་པའི་ནང་གསལ་འདུག། ཉམས་ཞིབ་ལྟེ་གནས་ཁང་འདིའི་རྒྱལ་སྲུང་དང་བདེ་འཇགས་ཐད་ཀྱི་ཉམས་ཞིབ་ངེས་སྟོན་པ Ruth Harris ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ཁོང་ཚོས་ཡིག་ཆ་གཞིར་བཟུང་ཞིབ་འཇུག་བྱས་པའི་གྲུབ་དོན། བོད་རང་སྐྱོང་ལྗོངས་ཟེར་བ་སྤྱི་ཡོངས་ཀྱི་ནང་དོ་དམ་དམ་དྲག་ཆུང་བའི་བཀག་སྐྱིལ་ཁང་དང་བཙོན་ཁང་ནས་དོ་དམ་དམ་དྲག་ཧ་ཅང་ཆེ་བའི་བཀག་སྐྱིལ་ཁང་སོགས་བཙོན་ཁང་བསྡོམས་བདུན་ཅུ་དོན་དགུ་ཡོད་པ་ཤེས་རྟོགས་བྱུང་བ་དང། དེ་དག་ནང་དུས་ཐུང་ལ་བཀག་ཉར་བྱེད་ས་དང། རྒྱུན་རིང་བཙོན་འཇུག་བྱེད་ས་བཅས་ཚུད་ཡོད། ང་ཚོས་བར་སྣང་ནས་མཚན་མོའི་ས་གནས་ཀྱི་གློག་འོད་ལ་བརྟེན་ནས་བླངས་པའི་འདྲ་པར་ལས་ཉིས་སྟོང་བཅུ་དགུ་ལོ་ནས་བཀག་སྐྱིལ་ཁང་དང་བཙོན་ཁང་དེ་དག་ནང་དོ་དམ་དམ་དྲག་ཆེ་རུ་བཏང་ཡོད་པ་མཐོང་ཐུབ་ལ་རྒྱ་སྐྱེད་བཏང་ཡོད་པ་ཚོད་དཔག་ཐུབ་ཅེས་འགྲེལ་བརྗོད་གནང་བྱུང། དེའི་ཐད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ད་རེས RAND Europe། ཉམས་ཞིབ་ལྟེ་གནས་ཁང་དེས་བོད་ནང་གི་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་ཁག་གི་གནས་སྟངས་དཔང་རྟགས་དང་བཅས་སྙན་ཐོ་བཏོན་པ་ལས་བོད་ནང་གི་གནས་སྟངས་ར་སྤྲོད་བྱུང་བ་དང། དམ་དྲག་གནས་སྟངས་འོག་ཡོད་པའི་བོད་ནང་གི་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་ཁག་དམ་དྲག་ཇེ་ཆེར་བཏང་བ་དང། རྒྱ་སྐྱེད་གཏོང་བཞིན་པའི་གནས་སྟངས་དེ་དག་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་གིས་རྒྱ་ནག་མཉམ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་དང། དེ་འབྲེལ་རྒྱ་ནག་གི་འབྲེལ་ཡོད་ལས་བྱེད་དང་དམར་ཤོག་ཚོགས་མི་ཚོར་ཉེས་ཆད་འགེལ་དགོས་པའི་རེ་སྐུལ་གནང་འདུག། གཞན་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ངག་དབང་སངས་སྒྲོལ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། སྔོན་མ་ནས་ད་བོད་ནང་ལོགས་ལ་མི་ཡང་སྲིད་བློས་བསྐོར་ལ་ད་ཁྱེད་རང་བོད་ནང་ལོགས་ལས་ད་གནས་ཚུལ་མང་པོ་ཡོང་གི་འོག་དེ་ལས་ད་དམ་དྲག་ཆེ་དྲགས་ནས་ཕྱི་ལོགས་ནང་གོ་ཡ་དེ་ཞེ་དྲག་དཀོན་པོ་རེད་པ་ལགས་དེ་མ་གཏོགས་ད་ང་ཚོ་བོད་ཡ་ཡོད་པའི་སྐོར་ལ་ཧ་ལམ་ཉིན་ལྟར་རུ་ཅི་རེད་གནས་ཚུལ་ཡོག་རེད་ལ་མི་ཡ་ད་ག་ཟིམ་འགྲོ་གི་ཡོག་རེད་དེ་ཆུ་བཙོ་བ་མི་ཟིམ་ཟིམ་འགྱོ་དེ་ཚོ་ཆུ་ཆུ་བཙོ་ཆུ་གོ་གི་ཡོག་རེད་པ་ལགས།

དེ་བས་ད་ལྟའི་བོད་ནང་གི་གནས་སྟངས་སྡུག་ཏུ་སོང་བ་མ་གཏོགས་ཡག་ཏུ་སོང་མེད་པ་གསལ་པོ་ཡིན་པ་གསུངས་བྱུང། གོང་བརྗོད་ཉམས་ཞིབ་ཁང་དེའི་སྙན་ཐོའི་ནང། རྒྱ་ནག་གིས་བརྗོད་བཞིན་པའི་བོད་རང་སྐྱོང་ལྗོངས་ཟེར་བའི་ནང་ཡོད་པའི་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་བདུན་ཅུ་དོན་དགུའི་ནང་ནས་བཅུ་བཞི་མཚན་མོ་མིས་བཟོས་འཁོར་སྐར་བརྒྱུད་བར་སྣང་ནས་པར་བླངས་སྐབས་ཕྱི་ལོ་ཉིས་སྟོང་བཅུ་དགུ་ནས་ཉིས་སྟོང་ཉི་ཤུའི་བར་ས་གནས་དེ་དག་ནང་དོ་དམ་དམ་དྲག་བྱེད་ཤུགས་ཆེ་རུ་བཏང་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཉི་ཤུ་རྩ་གཉིས་བར་ཧ་ཅང་དམ་དྲག་ཆེ་བའི་བཀག་སྐྱིལ་ཁང་དུའང་དོ་དམ་བྱེད་ཤུགས་ཆེ་རུ་བཏང་བ་དང་དོ་དམ་བཀག་སྐྱིལ་ཁང་དང་བཙོན་ཁང་ཁག་རྒྱ་སྐྱེད་བཏང་ཡོད་པ་སོགས་ཤེས་རྟོགས་བྱུང་བ་འདྲ་པར་དང་བཅས་བཏོན་འདུག། ད་དུང་གནས་ཚུལ་ནང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་ཚོས་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ཟེར་བའི་ནང་གི་བཙོན་ཁང་ཁག་ནང་ཡོད་པའི་ཆོས་ཕྱོགས་ཀྱི་དབུ་ཁྲིད་མི་སྣ་དང། མཁས་དབང། ལས་འགུལ་བ་སོགས་ལ་སུན་གཙེར་དང་བརྙས་བཅོས། མནར་གཅོད་གཏོང་རྒྱུ་མང་དུ་གཏོང་བཞིན་པའི་བློ་འཚབ་གནང་གི་ཡོད་འདུག་ལ། དེ་བཞིན་གནད་དོན་ལྟ་ཞིབ་པ་ཚོས་མང་ཚོགས་གནས་སྡོད་བྱེད་སར་གསང་བའི་ལྟ་ཞིབ་ཆེད་འཕྲུལ་ཆས་པར་ཆས་རིགས་མང་པོ་བཙུགས་པ། མང་ཚོགས་ལ་བཙན་དབང་གིས་ཆབ་སྲིད་ཀྱི་སློབ་གསོ་སྤྲོད་པ། སློབ་ཕྲུག་ས་ཡ་གཅིག་ཙམ་རང་གི་ཕ་མ་དང་ཁ་བྲལ་བཏང་ནས་གཏན་ཆགས་སློབ་གྲྭ་ཁག་ཏུ་རྒྱ་སྒྱུར་སློབ་གསོ་སྤྲོད་བཞིན་ཡོད་པ། རྒྱལ་སྤྱིའི་མཁས་དབང་ཚོས་གསུངས་ཡོད་པ་སོགས་བོད་མིའི་སྐད་ཡིག་དང་རིག་གཞུང་ཆོས་ལུགས་བཅས་རྩ་མེད་བཟོ་ཐབས་བྱེད་བཞིན་པའི་ཐོག་རྒྱ་ཧན་མི་རིགས་ཀྱིས་བོད་ས་ཁེངས་ནས་བོད་ཡུལ་རྒྱ་ཡུལ་དུ་བསྒྱུར་ཐབས་བྱེད་བཞིན་ཡོད་པ་བྲིས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་སྒྲོལ་མ་ལྷ་མོ་ལགས་ཀྱིས་གསར་འགྱུར་མུ་མཐུད་སྙན་སྒྲོན་གནང་གི་རེད། ཟླ་བ་བདུན་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་པ་སངས་ཉིན་ཨ་རིའི་གྲོས་ཚོགས་ཀྱིས་རྒྱ་ནག་དང་འཐབ་ཇུས་འགྲན་བསྡུར་ཆེད

བཅོས་མའི་རིག་ནུས AI Chips ཕྲ་རྡུལ་དེ་ཡང་ཆེད་མངགས Chat GPT སོགས་རིག་ནུས་མ་ལག་འཛུགས་སྐྲུན་བྱེད་པའི་མྱུར་ཚད་མགྱོགས་པ་བཟོ་བ་དང་རིན་གོང་ཡང་ཁེ་རུ་བཟོ་བའི་ཆེད་དུ་དམིགས་པ་ཞིག་ཡིན་འདུག་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བཅུ་པའི་ནང་རྒྱ་ནག་ལ་ཨ་རི་ནས་ཕྱིར་ཚོང་བྱས་པའི་རིག་ནུས AI Chips ཕྲ་རྡུལ་ཐད་ལ་སྒྲིག་བཟོའི་བཀའ་གཏོང་ཡོད་ཀྱང་ཨ་རིའི་ནང་རྟེན་གཞི་བྱས་པའི་མཉེན་ཆས་ཚོང་ལས་ཁང་ཚོས AI Chips རིག་ནུས་ཕྲ་རྡུལ་ཡོ་ཆས་ལ་འགྱུར་བ་བཏང་ནས་རྒྱ་ནག་ཏུ་འཚོང་ཐུབ་པ་ཞིག་བཟོས་ཡོད་པ་རེད། བདུན་ཕྲག་སྔོན་མའི་ནང Nvidia དང་འདྲ་བའི་མཉེན་ཆས་ཚོང་ལས་ཁང་གི་འཐུས་མི་རྣམས་ཨ་རིའི་རྒྱལ་ས Washington དུ་ཕེབས་ནས Biden སྲིད་གཞུང་ལ་རྒྱ་ནག་གཞུང་ལ་མུ་མཐུད་ཚོང་འབྲེལ་བྱེད་པའི་སྐུལ་འདེད་བྱས་ཡོད་པ་རེད། འོན་ཀྱང Mike Gallagher དང Raja Krishnamoorthi གཉིས་ཀྱི་འཕྲིན་ཡིག་ནང། ཨ་རི་ནས་བསྐྲུན་པའི AI Chips རིག་ནུས་ཕྲ་རྡུལ་རྣམས་ཨ་རིར་གདོང་ལེན་ཁ་གཏད་བྱེད་གཞིར་མ་གྱུར་བ་ཡོང་སླད་སྔ་ལོ་ཕྱི་ཟླ་བཅུ་པའི་ནང་བཀོད་པའི་ཁྲིམས་དེ་ཇེ་དམ་དུ་གཏོང་དགོས་པར་སྐུལ་འདེད་བྱས་ཡོད་འདུག། མཁའ་འགྲོ་གཡང་འཛོམས་ནས་མུ་མཐུད་གསར་འགྱུར་སྙན་སྒྲོན་ཞུ་རྒྱུ་ཡིན། པེ་ཅིང་གི་ཧྥུ་ཧྭ་ཏའོ་ཁྲང་ཟེར་བའི་ནང་བསྟན་ཚོགས་པ་ཞིག་གིས་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ཏེ་ལོ་བརྒྱ་དང་གཉིས་འཁོར་བའི་དུས་དྲན་སྲུང་བརྩིའི་ཆེད། ཚོགས་མི་ཚོས་རྒྱ་ནག་དམར་དམག་གི་གྱོན་གོས་གྱོན་པ་དང་གསར་བརྗེའི་མཐུན་ཤས་གསར་པ་ཞེས་པའི་གླུ་དབྱངས་བླངས་པའི་བརྙན་པར་ཕྱིར་བསྒྲགས་བྱུང་བར་རྒྱ་ནག་ནང་གི་དྲ་ལམ་ཐོག་རྩོད་གླེང་ཆེན་པོ་བྱུང་ཞིང། རིགས་གཅིག་གིས་དེ་ནི་ནང་བསྟན་ཆབ་སྲིད་ཀྱི་ལག་ཆར་བེད་སྤྱོད་བྱེད་པ་ཡིན་པ་དང་བྱ་སྤྱོད་དེ་ནི་མར་ཁེ་སི་རིང་ལུགས་ཀྱི་རྩ་བའི་ལྟ་གྲུབ་དང་མི་མཐུན་པ་ཡིན་པ་སོགས་ཀྱི་སྐྱོན་བརྗོད་བྱེད་མཁན་བྱུང་བ། ཉེ་ཆར Bitter Winter ཞེས་པའི་ཆོས་ལུགས་དང་འབྲེལ་བའི་གནས་ཚུལ་སྤེལ་མཁན་གྱི་ཨི་ཊ་ལི་ནང་གི་བརྒྱུད་ལམ་ཞིག་གིས་གནས་ཚུལ་སྤེལ་འདུག་ཧྥུའུ་ཧྭ་ཏའོ་ཁྲང་ནི་རྒྱ་ནག་གུང་ཁྲན་ཏང་གི་ངོས་ལེན་དང་མཚམས་སྦྱོར་ཡོད་པའི་ནང་བསྟན་ཚོགས་པ་ཞིག་ཡིན་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཉེ་བའི་ལོ་ཤས་རིང་ངེས་པར་དུ་རྒྱ་ནག་ཆོས་ལུགས་ཁག་རྒྱ་ནག་ཅན་དུ་འགྱུར་བའི་སྲིད་བྱུས་ཤུགས་ཆེ་ལག་བསྟར་བྱེད་བཞིན་ཡོད་ཅིང་དཔེར་ན་བོད་ནང་ལོ་ཤས་གོང་ནས་བོད་བརྒྱུད་ནང་བསྟན་རྒྱ་ནག་གི་ཁྱད་ཆོས་ལྡན་པ་ཞིག་ཏུ་བཟོ་དགོས་པ་དང། དེ་ནས་རིམ་པས་སྲིད་བྱུས་འདི་རྒྱ་ཆེ་རུ་དང་གཏིང་ཟབ་ཏུ་བཏང་སྟེ་དེང་སྐབས་བོད་བརྒྱུད་ནང་བསྟན་འདི་རྒྱ་ནག་ཅན་དུ་འགྱུར་ཐབས་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད་པ་རེད། Bitter Winter། ཞེས་པའི་དཔྱད་ཞིབ་ཁང་གི་དཔྱད་རྩོམ་དེའི་ནང། ཉེ་བའི་དུས་ཡུན་གྱི་ནང་རྒྱ་ནག་གཞུང་གིས་མཚམས་སྦྱོར་དང་ངོས་ལེན་ཡོད་པའི་རྒྱ་ནག་ནང་གི་ནང་པའི་དགོན་པ་ཁག་གི་ཆབ་སྲིད་ནང་ཐེ་གཏོགས་བྱེད་རྒྱུ་མང་དུ་འགྲོ་བཞིན་ཡོད་པ་མཐོང་རྒྱུ་ཡོད་པ་དེས་ཧྥུ་ཧྭ་ཏའོ་ཀྲང་ཞེས་པའི་རྒྱ་ནག་གི་ནང་པའི་ལུགས་དེ་རྒྱ་ནག་སྤྱི་ཡོངས་སུ་དར་ཁྱབ་ཆེན་པོ་འགྲོ་སྲིད་པའི་སྔོན་དཔག་བྱེད་བཞིན་འདུག། རིང་མིན་ཕྱི་ཟླ་བརྒྱད་པའི་ཚེས་གཅིག་རྒྱ་གར་གྱི་རྒྱལ་ས་ལྡི་ལིར་སྲིད་སྐྱོང་མཆོག་གཙོས་པའི་རྒྱལ་ཁབ་ཕྱི་ནང་གི་མཁས་པ་དང་ཉམས་ཞིབ་པ་གཞུང་ཚབ་ཟུར་པ་སོགས་ལྷན་ཞུགས་ཀྱིས་རྒྱ་ནག་གཅིག་ཞེས་པའི་སྲིད་ཇུས་དང་དེས་ཡུལ་ལུང་གཞན་ལ་གནོད་ཤུགས་སྤྲོད་ཕྱོགས་སོགས་ལ་འབྲེལ་བའི་མཁས་པའི་བགྲོ་གླེང་ཞིག་ཚོགས་འཆར་འདུག་པ་འདིའི་ཐད་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རིང་མིན་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཚེ་མེད་འདེམས་ཀ་ཐེབས་རྩ་ཁང། Foundation for Non-Violent Alternative། གི་གོ་སྒྲིག་འོག་རྒྱལ་ས་ལྡི་ལིར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱ་གར་གྱི་གཞུང་ཚབ་ཟུར་པ་སྐུ་ཞབས Lakhan Mehrotra གཙོས་པའི་རྒྱལ་ཁབ་ཕྱི་ནང་གི་མཁས་པ་དང་ཉམས་ཞིབ་པ་གཙུག་ལག་སློབ་ཆེན་འདྲ་མིན་གྱི་སློབ་དཔོན་གཞུང་ཚབ་ཟུར་པ་སོགས་ལྷན་ཞུགས་ཀྱིས། Weaponization of One China Policy། རྒྱ་ནག་གཅིག་གི་སྲིད་ཇུས་ཟེར་བའི་ཤུགས་རྐྱེན་དང་དེ་ཡིས་ཡུལ་ལུང་གཞན་ལ་གནོད་ཤུགས་སྤྲོད་ཕྱོགས་སོགས་དང་འབྲེལ་བའི་མཁས་པའི་བགྲོ་གླེང་ཞིག་སྐོང་ཚོགས་གནང་གི་ཡོད་འདུག། རེ་བུན་བེ་ནར་ཇི་ལགས་ནི་གོང་ཞུས་ཐེབས་རྩ་ཁང་དེ་ཉིད་ཐོག་མར་གསར་འཛུགས་གནང་མཁན་གྲས་ཤིག་ཡིན་པ་མ་ཟད་ཐེབས་རྩ་ཁང་དེ་ཉིད་ཀྱི་ད་ལྟའི་འགན་འཛིན་ཡིན་པའི་ཐོག་རྒྱ་གར་གྱི་རྒྱལ་སྲུང་ཐོག་ལ་གནད་དོན་དབྱེ་ཞིབ་པ་ཞིག་ཀྱང་ཡིན་པ་རེད། PRC conveniently conflates this principle with ཐེངས་འདིའི་ཚོགས་འདུའི་ཐོག་རྒྱ་ནག་གཞུང་གིས་རྒྱ་ནག་གཅིག་གི་སྲིད་བྱུས་དེ་ལག་ཆའི་ངོ་བོ་ཐོག་ནས་བེད་སྤྱོད་བྱས་ཏེ། བོད་ཚུད་པའི་རང་ཉིད་ཀྱིས་དབང་བསྒྱུར་བྱས་པའི་ཡུལ་ལུང་ཁག་དང་ཕྱིའི་རྒྱལ་ཁབ་ཁག་ནང་ལས་སླ་པོའི་སྒོ་ནས་ཤུགས་རྐྱེན་སྤྲད་སྟངས་དང། རྒྱ་ནག་གཅིག་གི་སྲིད་བྱུས་ཞེས་པའི་མིང་ཐོག་ནས་རྒྱ་སྐྱེད་རིང་ལུགས་ཀྱི་སྲིད་བྱུས་ལག་བསྟར་བྱེད་ཕྱོགས་སོགས་ཀྱི་ཐོག་གོ་བསྡུར་གནང་རྒྱུ་ཡིན་པ་འགྲེལ་བརྗོད་གནང་བྱུང།

མ་སླེབས་པའི་གི་ཟླ་བ་གཅིག་གི་སྔོན་ལ་ཡ་ཨ་ནི་ད་རྒྱ་ནག་དང་རྒྱ་གར་གི་བར་དུ་ལ་ཡ་ད་ཨ་རུ་ན་ཅལ་གི་ས་ཁུལ་ཡང་རྩེ་ནང་ལོག་ལ་ཡ་གདོང་ཐུག་ཅིག་བྱུང་བ་རེད་དེའི་རྗེས་ལ་ཡ་ཨ་ནི་ཉིས་སྟོང་ཉི་ཤུ་རྩ་གསུམ་གི་སྤྱི་ཟླ་གཉིས་པའི་ཟླ་མཇུག་དེ་ནས་ཡ་ཨ་ནི་ཨ་རིའི་གྲོས་ཚོགས་ནས་མེག་མོང་གི་ས་ཐིག་དང་འབྲེལ་བ་ཡོད་པའི་གི་ཐོག་ནས་ཁྲིམས་འཆར་ཅིག་མང་མོས་ཀྱི་ཐོག་ནས་གཏན་ལ་ཕབ་ཡོད་རེད། གོང་ཞུས་རྒྱ་ནག་གཅིག་དང་འབྲེལ་བའི་སྲིད་བྱུས་ཐོག་མཁས་པའི་བགྲོ་གླེང་དེ་བཞིན་ཉིན་གྲངས་གཉིས་རིང་འཚོགས་རྒྱུ་ཡིན་འདུག་ཅིང་ཉིན་དང་པོའི་ཚོགས་ཐེངས་དང་པོའི་ཚོགས་འདུ་དེ་བཞིན་དེ་སྔ་རྒྱ་གར་ཕྱི་སྲིད་བློན་ཆེན་ལྷན་ཁང་གི་དམིགས་བསལ་སྐུ་ཚབ་དང་ཀམ་བོ་ཌི་ཡ་དང་ཨིན་ཌོ་ནི་ཤི་ཡ་གཉིས་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེའི་སྐུ་ཚབ་གནང་མྱོང་མཁན་རྒྱ་གར་གྱི་གཞུང་ཚབ་ཟུར་པ་སྐུ་ཞབས་ལ་ཁན་མེ་རོ་ཏི་ར་ལགས་ཀྱིས་གཙོ་སྐྱོང་གནང་རྒྱུ་ཡིན་འདུག་པ་དང་སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཅིག་གི་སྲིད་བྱུས་དང་འབྲེལ་བའི་གནད་དོན་ཐོག། གསུང་བཤད་གནང་རྒྱུ་ཡིན་འདུག་དེ་དང་ཕྱོགས་མཚུངས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཆགས་པའི American Enterprise Institute ཞེས་པའི་ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་སྐུ་ཞབས Michael Mazza ལགས་ཀྱིས། རྒྱ་ནག་གཅིག་གི་སྲིད་བྱུས་ཟེར་བ་ག་འདྲ་ཞིག་ལ་གོ་དགོས་མེད་སྐོར་གསུང་བཤད་གནང་གཏན་འཁེལ་འདུག་པ་དང་ཡང་ཐའེ་ཝན་དུ་རྟེན་གཞི་བྱས་པའི College for International and National Defense Affairs ཞེས་རྒྱལ་སྲུང་དང་འབྲེལ་བའི་མཐོ་སློབ་ཀྱི་སློབ་དཔོན་འབུམ་རམས་པ་ལྕམ Lin Hsiao-chen ལགས་ཀྱིས། རྒྱ་ནག་གཅིག་གི་སྲིད་བྱུས་ལ་འགྱུར་ལྡོག་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུ་ཡིན་འདུག་ཡང་ཉིན་གཉིས་རིང་གི་ཚོགས་འདུའི་ཐོག་རྒྱལ་ས་ལྡི་ལིར་ཆགས་པའི་ནེ་རུ་གཙུག་ལག་སློབ་ཆེན་གྱི་སློབ་དཔོན་ལྕམ་ཏིད་ལི་སྦ་སུ་ལགས་ཀྱིས་ཐའེ་ཝན་གྱི་གནད་དོན་ཐོག་ཉི་ཧོང་གི་བདེ་འཇགས་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུ་ཡིན་པ་དང་ཡང་ཌེན་མཱག་ནང་གི་བལ་ཡུལ་གྱི་གཞུང་ཚབ་ཟུར་པ་སྐུ་ཞབས་ཝི་ཇེ་ཁར་ནཱ་ལགས་ཀྱིས་རྒྱ་ནག་གཅིག་གི་སྲིད་བྱུས་དང་བལ་ཡུལ་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་གཏན་འཁེལ་འདུག། གཞན་ཡང་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཆགས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས་ཀྱིས་རྒྱ་ནག་གཅིག་གི་སྲིད་བྱུས་ཟེར་བ་དེ་བོད་ཐོག་ལག་བསྟར་བྱེད་ཀྱི་ཡོད་མེད་ཐད་གཏམ་བཤད་གནང་རྒྱུ་ཡིན་པ་དང་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་ལྷག་སྒྲོན་ལགས་ཀྱིས་རྒྱ་ནག་གཅིག་གི་སྲིད་བྱུས་དང་ཡུ་རོབ་ཅེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་གཏན་འཁེལ་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེས་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་འབུམ་སྡེ་ལ་ཁུལ་དུ་ཆོས་འབྲེལ་སྐྱོང་གནང་རྒྱུའི་མཛད་འཆར་དང་འབྲེལ་བའི་སྐོར་དགོན་རྩེ་དགའ་ལྡན་གླིང་གྲྭ་ཚང་གི་མཁན་པོ་དོན་གྲུབ་ཚེ་རིང་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ནས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད།
རྒྱ་གར་བྱང་ཤར་འབུམ་སྡེ་ལ་རྟེན་གཞི་བྱས་པའི་དགོན་རྩེ་དགའ་ལྡན་རབ་རྒྱས་གླིང་གྲྭ་ཚང་གི་མཁན་པོ་དོན་གྲུབ་ཚེ་རིང་ལགས་ཐོག་མར་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། ལགས་སོ། མཁན་རིན་པོ་ཆེ་ད་ལྟ་ང་ཚོའི་ངོ་དེབ་དང་རྣམ་པ་ཚོའི་དྲ་རྒྱའི་ནང་དུ་མཇལ་བའི་སྐབས་ལ་ཡང་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ཁུལ་དེ་ལ་ཡང་ད་ཆོས་འབྲེལ་བསྐྱངས་གནང་རྒྱུའི་བརྒྱུད་རིམ་དེ་སྐོར་ལ་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ལགས་སོ། ཐུགས་རྗེ་ཆེ། དང་པོ་དེ་ལ་ཡ། ངས་རླུང་འཕྲིན་དེའི་གསར་འགྱུར་གསན་མཁན་ཡོངས་ལ་ཡ། འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་ནས་ད། སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནས། ཟླ་བ་འདིའི་ག་རེ་ཟེར། ཏ་རིག་ཉི་ཤུ་རྩ་གསུམ་ཉིན་ཀ་འདི། དེ་ན་ཨ་སམ་གྱི་གྲོང་ཁྱེར་ཏེས་སྦུར་གྱི་གནམ་ཐང་ལ་ཡག་ད་ཆིབས་བསྒྱུར་གནང་བ་རེད། དེ་ནི་ཡར་ཆིབས་བསྒྱུར་གནང་ནས་དེ་ནི་ང་ཚོ་དེ་ན་ཨ་སམ་དང་ཨ་རུ་ན་ཅལ་གྱི་ས་མཚམས་ཨ་རུ་ན་ཅལ་ནང་ལོགས་རེད། འོ་དེ་ལ་ད་ང་ཚོ་གྲྭ་ཚང་གི་ཡན་ལག་དགོན་པ་ཆུང་ཆུང་ཞིག་ཡོད། འོ་དེའི་ཉེ་འགྲམ་དེར་ཡང་ང་ཚོ་དེ་མཆོད་རྟེན་གསར་པ་དུ་ཞིག་ནས་བཞེངས་གྲུབ་ཡོད་རེད། འོ་དེ་མཆོད་རྟེན་དེ་དེ་ནི་དབུ་འབྱེད་དང་ཨ་ནི་གཅིག་རབ་གནས་དུ་གནང། དེ་ནི་ཡག་དགོན་རྩེ་དགའ་ལྡན་རབ་རྒྱས་ལ་ཡག་ད་ཆིབས་བསྒྱུར་གནང། ད་ཏ་རིག་རྩ་གསུམ་ཉིན་ཀ་དེ་དེ་རེད། དེ་རིན་པོ་ཆེ་གིས་དེ་ནི

ད་ལྟ་ཚེས་ཉི་ཤུ་ལྔ་ནས་བརྒྱད་བར་དུ་རྩ་བའི་རྣམ་པ་ཚོའི་ངོས་ནས་བགྲོ་གླེང་གནང་བ་རེ་གསུངས་འདུག་ཡིན་ནའི་རིན་པོ་ཆེ་གིས་དེའི་ཐོག་ལ་ཡང་ལྟ་ཅིག། བཀའ་སློབ་ག་རེ་གནང་ཡོད་བས་ན་སྙིང་བསྡུས་ཀྱིས་གསུང་རོགས་གནང་ཞུ་གི་ཡིན། འདིའི་སྐོར་ལ་རིན་པོ་ཆེས་བཀའ་སློབ་དམིགས་བསལ་གྱི་ད་གནང་ཡོད་མ་རེད་ད་རིན་པོ་ཆེས་ག་རེ་གསུངས་པ་རེད་ཟེར་ན། ད་ནང་ང་ཚོ་དེ་ད་རིང་དེ་རིན་པོ་ཆེ་དེ་ཆིབས་བསྒྱུར་དེ་ང་ཚོ་གདན་འདྲེན་ཞུ་དགོས་ཀྱི་དོན་དག་གཙོ་བོ་དེ་ཀུན་སྐྱོན་ཚོགས་ལངས་ཡོད་ད་གྲྭ་ཚང་ཡིན་པའི་སོང་ཙང་ནས་ཀུན་སྐྱོན་ཚོགས་ལངས་པ་དེ་ཡང

ཁོ་རང་མཉམ་འདུག་བྱས་ནས་འདུག་བྱས་ནས་བྲོས་ལ་འདུག་སྣང། འདི་ཨེ་ནི་དེ་རིང་པོ་འདུག་འདུག་བྲོས་པ་རེད་ལ། ལགས་ལགས་སོ། དེ་ནས་ད་ལྟའི་རྣམ་པ་ཚོས་གསལ་བསྒྲགས་གཞི་བཟུང་བྱས་པ་ཡིན་ན་ཕྱི་ཟླ། བརྒྱད་པའི་ཚེས་གཅིག་ནས་གཉིས་བཅས་དེ་ནས་བརྒྱད་པའི་གསུམ་ནས་བདུན་བར་དུ་དབྱར་གནས་བཞུགས་གི་འདུག་བ། དེའི་སྐབས་ལ་ཡང་གནང་སྒོ་དེ་ག་རེ་ག་རེ་ཡོད་པ་ཡིན་ན། ལགས་སོ་དང། དེ་རིང་གི་གསར་འགོད་ནི།

འབུམ་སྡེ་ལ། མཛད་འཆར་ཁག་གྲུབ་གནང་བའི་ཆེད་དུ་མོན་རྟ་དབང་ཁུལ་ཆིབས་བསྒྱུར་གྱིས་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ། རྩ་བཞི་བར། ཁུལ་དེར་ཟླ་བ་གཅིག་རིང་གི་མཛད་འཆར་སྐྱོང་གནང་འཆར་ཡོད་འདུག་ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང། རྣམ་པ་ཚོས་ཧ་ད་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། སེར་བྱེས་བཀྲ་ཤིས་ཆོས་གླིང་ཤེས་ཡོན་བསྟི་གནས་ཁང་དུ་ད་ལོའི་དབྱར་དུས་ཀྱི་སློབ་ཁྲིད་ཐེངས་གཉིས་པ་གནང་བར་བོད་ཕྲུག་ཚོར་ཕན་ཐོགས་ཆེན་པོ་བྱུང་བའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་བསྐྱར་དུ་གསན་རོགས་གནང། སེར་བྱེས་བཀྲ་ཤིས་ཆོས་གླིང་ཤེས་ཡོན་བསྟི་གནས་ཁང་དུ་ད་ལོའི་དབྱར་དུས་ཀྱི་སློབ་ཁྲིད་ཐེངས་གཉིས་པ་གནང་བ་དེར་བོད་ཕྲུག་ཚོར་བོད་ཀྱི་སྐད་ཡིག་དང་ནང་ཆོས་ཐོག་གོ་རྟོགས་གོང་འཕེལ་གྱི་ཕན་ཐོགས་བྱུང་ཡོད་པའི་འགྲེལ་བརྗོད་གནང་འདུག་ཡང་ལྷོ་ཕྱོགས་སྦེལ་ཀོབ་སེར་བྱེས་བཀྲ་ཆོས་གླིང་དྲ་ཐོག་སློབ་གྲྭའི་གོ་སྒྲིག་འོག་ཕྱི་རྒྱལ་ཁག་ཏུ་གནས་སྡོད་བོད་རིགས་སློབ་མ་རྣམས་ལ་དབྱར་དུས་ཀྱི་གུང་སེང་དང་བསྟུན་ནས་བདུན་ཕྲག་གསུམ་ཙམ་གྱི་རིང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སོགས་ཀྱི་སློབ་ཁྲིད་གནང་བཞིན་ཡོད་པ་ལྟར། ད་ལོ་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ནས་དབུ་འཛུགས་ཀྱིས་ཨ་རི་དང་ཡུ་རོབ་ཡུལ་གྲུ་འདྲ་མིན་ཁག་སོགས་ཁྱོན་རྒྱལ་ཁབ་ཁག་དྲུག་ཙམ་ཞིག་ནས་བོད་རིགས་སློབ་མ་ལྔ་བཅུ་ལྷག་མཉམ་ཞུགས་གནང་སྟེ་ད་ཆ་སློབ་ཁྲིད་དེ་མཇུག་སྒྲིལ་ལ་ཉེ་བའི་དུས་མཚམས་དེར། སློབ་མ་ཚོར་སློབ་ཁྲིད་དེ་ཕན་ཐོགས་ཇི་བྱུང་སྐོར་དྲི་རྩད་བྱེད་སྐབས། སློབ་མ་ཚོར་སློབ་ཁྲིད་དེ་ཕན་ཐོགས་ཇི་བྱུང་སྐོར་དྲི་རྩད་བྱེད་སྐབས་ཁོང་རྣམ་པའི་གསུང་དོན་ལ། ངའི་མིང་ལ་བསྟན་འཛིན་བདེ་སྐྱིད་ཡིན། ང་ད་ལྟ་ལོ་བཅུ་བཞི་ཡིན། ང་ད་ལྟ་ཧྥ་རན་སི་ནས་སླེབས་ཡིན། ང་ད་ལྟ་སེ་ར་བྱེས་ལ་སླེབས་པའི་རྒྱུ་མཚན་དེ། བོད་ཡིག་དང་བོད་སྐད་ཨ་ནི་ནང་ཆོས་ཡར་འགྲོ་ཡ་ཆེད་དུ་དེ་ལ་སླེབས་ཡིན་ཨ་ནི། ངའི་ཕ་མ་ཡིས་ང་ལ་འགྲོ་ཡིན་པས་སྐད་ཆ་དྲིས་སོང་ཨ་ནི་ང་འདོད་པ་འདི་བྱས་ནས་ཨ་ནི་ང་སླེབས་ཡིན་དེ་ལ། ང་ད་ལྟ་སེ་ར་བྱེས་ལ་སླེབས་ནས་ཕན་ཐོགས་ག་རེ་བྱུང་ཟེར་ན། གྲོགས་པོ་གྲོགས་མོ་མང་པོ་ཐུག་སོང་གྲོགས་པོ་གྲོགས་མོ་ད་ས་ཆ་གང་བྱུང་མང་བྱུང་ནས་སླེབས་ཡོད་རེད། ཨ་ནི་བོད་སྐད་ཡར་འགྲོ་གི་འདུག་ཨ་ནི་ནང་ཆོས་ཡང་དེས་ཡར་འགྲོ། ཨ་ནི་ང་ནམ་རྒྱུན་གུང་སེང་དེ་ལ།

བྱུང་བ་ཡིན། ང་བོད་སྐད་ནང་ལ་ལྡོག་ཕྱོགས་ཞེ་ས་འཕེལ་རྒྱས་ཨ་ནི་ཡི་གོང་ས་མཆོག་གི་བཀའ་སློབ་བྱུང་བ་ཡིན་ཐུགས་རྗེ་གནང། ཡང་དབྱར་དུས་ཀྱི་སློབ་གྲྭའི་སྤྱི་ཁྱབ་འགན་འཛིན་པད་མ་དོན་གྲུབ་ལགས་ཀྱིས་གསུང་ཡས་ལ་གཙོ་བོ་བོད་རིགས་ན་གཞོན་རྣམས་ལ་བོད་པའི་སྐད་ཡིག་གཙོས་པའི་ནང་དོན་རིག་པ་དང་རིག་གཞུང་བཅས་ཀྱིས་མཚོན་པའི་ལས་རིམ་འདྲ་མིན་ཞིག་གོ་སྒྲིག་གནང་ཡོད་པ་གསུངས་གནང་བྱུང། བོད་ཀྱི་སྐད་ཡིག་གང་གཙོ་བོ་ཤུགས་རྒྱག་ཡོད་རེད་ཨ་ནི་ཞོགས་པའི་འཛིན་གྲྭ་ཆ་ཚང་དེ་བོད་ཀྱི་སྐད་ཡིག་རང་རེད་ཞོགས་པ་ནང་ཆོས་འཛིན་གྲྭའི་རྗེས་ལ་སྐད་ཡིག་འཛིན་གྲྭ་གཉིས་སུ་དེ་གང་ཀློག་རྩལ་གང་ཤུགས་ཤུགས་རྒྱག་ཡོད་རེད་དེའི་རྗེས་ལ་རིག་གཞུང་དེ་ཉིན་གུང་རྒྱབ་ཆ་དེ་དེ་གང་ལ་ད་དེ་ལ་ད་རྒྱ་གར་ལྷོ་ཕྱོགས་དེའི་བོད་པ་མང་ཤོས་ས་གནས་ཆ་དེ་རེད།

ལས་དོན་ཁག་ལ་བོད་རིགས་སློབ་མ་ཁག་ཅིག་གི་ཕ་མས་དང་བླངས་ཀྱི་ཐོག་ནས་ཞབས་ཞུ་བསྒྲུབས་གནང་གི་འདུག་ཅིང། དེའི་ནང་བུད་མེད་གསུམ་ཡོད་པའི་ཁོངས་ནས་ཨི་ཊ་ལི་ནས་པ་སངས་མཚམས་གཅོད་ལགས་དང། ཨ་རི་ནས་ཕན་བདེ་ལགས་རྣམ་གཉིས་ཀྱིས་གསུངས་ན། སློབ་གྲྭ་འདིའི་ཐོག་ནས་སློབ་མ་ཚོར་བོད་ཀྱི་སྐད་ཡིག་ལ་སོགས་པའི་ཐད་ཡར་རྒྱས་འགྲོ་བཞིན་ཡོད་པར་གསུངས་གནང་བྱུང།

བོད་པ་བོད་པ་འདྲ་པོ་བཟོ་ཡས་དང་འདི་འདྲས་ཀྱི་ཐོག་ལ་དཔེ་འགྱུར་བ་མང་པོ་མཐོང་གི་འདུག་བཞིན། དབྱར་དུས་ཀྱི་སློབ་གྲྭ་དེ་བཞིན་འདི་ཚེས་གསུམ་བཅུའི་ཉིན་མཇུག་སྒྲིལ་གནང་གི་ཡོད་པ་རེད་འདུག་ལ། རྩེ་ཆེན་དམ་ཆོས་གླིང་ཤེས་ཡོན་ལྟེ་གནས་ཁང་དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་ལྟར། སྐྱ་སེར་ཕོ་མོ་དང་རིགས་རུས་དང་རྒྱལ་ཁབ་སོགས་ཀྱི་དབྱེ་བ་མེད་པར། དོན་གཉེར་ཅན་ཚང་མར་ནང་ཆོས་དང་བོད་ཀྱི་སྐད་ཡིག་སོགས་ཀྱི་སློབ་ཁྲིད་གནང་ཆེད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང། དེའི་ནང་གཙོ་བོ་ཕྱི་རྒྱལ་ཁག་ཏུ་གནས་སྡོད་བོད་རིགས་སློབ་མ་རྣམས་ལ་དྲ་ཐོག་སློབ་གྲྭ་དང། དེ་བཞིན་དབྱར་དུས་སློབ་གྲྭ་དང་གཞན་ཡང་རྒྱ་གར་ནང་ཡོད་པའི་བོད་རིགས་སློབ་མ་ཚོའི་གུང་གསེང་དང་བསྟུན་ནས་སློབ་ཁྲིད་གནང་རྒྱུ་སོགས་ཀྱི་ལས་རིམ་འདྲ་མིན་ཞིག་གོ་སྒྲིག་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

ད་ལྟ་རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེང་སྐབས་འཛམ་གླིང་ཁྱོན་ཡོངས་ནང་རྒྱ་ནག་དམར་ཤོག་གཞུང་ལ་ལྟ་ཚུལ་ཐད་འགྱུར་ལྡོག་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་ཤིག་ཡིན་པ་མ་ཟད། དེ་སྔ་རྒྱ་ནག་དང་འབྲེལ་བ་ཡོད་པའི་གཞུང་དང་སྒེར་གྱི་ཁེ་གཉེར་ལས་ཁང་མང་དག་ཅིག་གིས་རྒྱ་ནག་དང་འབྲེལ་མཚམས་བཅད་བཞིན་པའི་དུས་སྐབས་ཤིག་ཀྱང་ཡིན་པར་བརྟེན། རྒྱ་ནག་ལ་འགྱུར་བ་འགྲོ་བཞིན་པའི་དུས་སྐབས་འདིར་བོད་ཀྱི་གཞོན་སྐྱེས་ཚོས་བོད་དོན་ལས་འགུལ་སྤེལ་ཤུགས་ཆེ་རུ་གཏོང་ཕྱོགས་སོགས་ཀྱི་ཐད་གཞོན་སྐྱེས་བཞི་དང་ལྷན་དུ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། དེང་སྐབས་འཛམ་གླིང་ཁྱོན་ཡོངས་ནང་ལ་ཡ་རྒྱ་ནག་གཞུང་ལ་ལྟ་ཚུལ་ཐད་ལ་ཡ་འགྱུར་ལྡོག་ཆེན་པོ་འགྲོ་བཞིན་ཡོད་པ་མ་ཟད། ཨེ་ནས་རྒྱ་ནག་དང་འབྲེལ་བ་ཡོད་པའི་གཞུང་དང་སྒེར་གྱི་ཁེ་གཉེར་ལས་ཁང་མང་དག་ཅིག་གིས་རྒྱ་ནག་དང་འབྲེལ་བ་འབྲེལ་མཚམས་འཇོག་བཞིན་ཡོད་པར་བརྟེན། ཨེ་ནས་རྒྱ་ནག་འགྱུར་བ་འགྲོ་བཞིན་པའི་དུས་སྐབས་དེ་ལ་ཡ་དེ་རིང་ང་ཚོས་བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པས་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཐོག་ལ་ཡ་བཅར་བའི་གཞོན་སྐྱེས་བཞི་དང་ལྷན་དུ་གླེང་མོལ་ཞུ་ཡས་ཡིན། ཨེ་ནས་ངའི་གླེང་མོལ་ཞུ་ཡུལ་དེ་དང་པོ་ངའི་གཡས་ལ་བཞུགས་པའི་དང་པོ་དེ་རིག་འཛིན་དབང་མོ་ལགས་ཡིན། རིག་འཛིན་དབང་མོ་ལགས་ལྟ་བུ་ཆ་མཚོན་པ་ཡིན་ན་ཨོ་སི་ཏྲེ་ལི་ཡ་ལ་ཡ་ད་ལྟ་སྐྱབས་བཅོལ་བའི་མི་རིགས་འདྲ་མིན་ཁག་ལ་ཡ་ཨིན་གླ་བའི་ལ་སོགས་པ་ད་ག་ནང་བཞིན་གྱི་ཨེ་ནས་ས་གནས་བོད་རིགས་མཐུན་ཚོགས་ཀྱི་དྲུང་ཆེ་གི་ཕྱག་ལས་གནང་མུས་རེད། ཨེ་ནས་གཉིས་པ་དེ་རིན་ཆེན་དབང་རྒྱལ་ལགས། རིན་ཆེན་དབང་རྒྱལ་ལགས་ལྟ་བུ་ཆ་མཚོན་པ་ཡིན་ན་རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་མཱེ་སོར་ཁུལ་ལ་ཡ་ཨེ་ནས་ཁྲིམས་དོན་དང་འབྲེལ་བའི་ཕྱག་ལས་གནང་མུས་རེད་འདུག།

ད་ད་ཆ་རྒྱ་ནག་མར་གོང་ལ་ཡང་ངོ་སྤྲོད་བྱས་པ་ནང་བཞིན་རྒྱ་ནག་མར་ཉམས་རྒུད་དུ་འགྲོ། འཛམ་གླིང་གི་ལྟ་ཕྱོགས་དེ་ད་རྒྱ་གར་དང་མི་སེར་འབྲེལ་བ་ཤུགས་ཆེན་པོ་བཙུགས་ཡོད་པ་དེ་ནི་རྣམ་པ་ཤུགས་ཆེན་པོར་ཐོན་ཞེས་ལྷག་པར་དུ་ཨ་རི་དང་རྒྱ་གར་གཉིས་འབྲེལ་བ་བཟང་དུ་འགྲོ་བའི་རྣམ་པ་ཐོན་བསྡད་རེད། རྒྱ་གར་ནང་ལོགས་ལ་ལས་འགུལ་སྤེལ་ཡ་དེ་གལ་ཆེན་པོ་ག་རེ་རེད་ཟེར་གྱི་ན་ཕྱི་རྒྱལ་དེ་ལྷག་པར་རྒྱ་གར་དེ་གལ་ཆེ་ལོས་གལ་ཆེ་བ་བཅས་ལས་ངོས་འཛིན་བྱེད་ཀྱི་ཡོད་ནའང་ག་རེ་ཡིན་ན། ང་རང་ངོས་ནས་ད་བསམ་བློ་བཏང་ཡོང་དུས་སྐབས་སུ། རྩ་བའི། ང་ཚོའི་བོད་བོད་ཀྱི་བདེན་མཐའ་གསལ་ཡག་ལ་ཡང། གནད་འགག་ཆེ་ཤོས་གཅིག་གལ་སྲིད་རྒྱལ་ཁབ་ཅིག་གི་མཐུན་འགྱུར་རོགས་རམ་དགོས་དགོས་ཀྱི་ཡོད་ན། རྒྱ་གར་འདི་མེད་དུ་མི་རུང་བའི་གི་རྒྱལ་ཁབ་གནད་འགག་ཆེན་པོ་བརྩི་དགོས་ཡས་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་འདི་ཡིན་པ་སོང་ཙང་ད་ད་རིང། བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་ད་རིང་ན་གཞོན་རྒྱལ་སྤྱིའི་ཚོགས་འདུ་བསྐོང་ཚོགས་གནང་ཡས་དེའི་ནང་ལོགས་ལ་ད་བོད་དོན་ཞུ་གཏུག་གི་ལས་འགུལ་དེ་གལ་ཆེན་པོ་གཅིག་དང་གནད་འགག་ཆེན་པོ་ཞེ་པོ་ཅིག་བརྩིས་བསྡད་ཀྱི་ཡོད་རེད་བ། ད་རྩ་བའི་ང་ཚོ་བོད་དོན་ཞུ་གཏུག་གི་ལས་འགུལ་དེ་རྒྱ་གར་ནང་ལོགས་ལ་ཆ་མཚོན་པ་ཡིན་ན། གཞུང་འབྲེལ་དང་དེ་ནང་བཞིན་གཞུང་འབྲེལ་མ་ཡིན་པའི་གི་མཐུན་ཚོགས་ངོས་ནས་རབ་དང་རིམ་པ་ཅིག་ད་ལྟ་བར་དུ་གནང་གནང་པ་འདྲ་ཅིག་རེད་བསམ་པ་འདྲ་ཅིག་དྲན་གི་ཡོད། ཡིན་པས་ན་ད་ལྟའི་གནས་བབ་འདི་ལ་ཡང་ང་ཚོ་དམིགས་བསལ་གི་གོ་སྐབས་རྩ་ཆེན་པོ་ཅིག་འཇུས་ནས་ད་མི་མང་རང་བཞིན་ལྡན་པའི་གི་ལས་འགུལ་བོད་དོན་ཞུ་གཏུག་གི་ལས་འགུལ་གཞི་རྒྱ་ཆེ་བ་ཅིག་བརྩམ་དགོས་ཡས་དེ་ད་དུས་ལ་སྨིན་པ་འདྲ་བོ་ཅིག་གནད་འགག་ཆེན་པོ་ཞིག་མཐོང་གི་འདུག་དོན་ཚན་དང་པོ་དེ་ད་ད་ལྟ་བར་དུ་ང་ཚོ་རྒྱ་གར་ནང་ལོགས་ལ་འབྲེལ་བ་བྱེད་ཡོང་དུས་སྐབས་སུ་མང་ཆེ་འདྲ་བོ་ཅིག་ང་ཚོས་ག་རེ་དང་འབྲེལ་བ་ཡོད་པའི་ཐོག་ནས་ཅིག་སྐྱབས་འཇུག་ཞུ་ཡས་ཞུ་གི་ཡོད་རེད་ཞུས་པ་ཡིན་ན་ང་རང་ཚོ་གི་བཙན་བྱོལ་སྤྱི་ཚོགས་ཀྱི་དཀའ་ངལ་འདི་ཚོ་མ་གཏོགས་ཅིག་ཆེ་ས་ནས་བོད་དོན་བདེན་མཐའ་གི་ཐོག་ལ་ཞེ་པོ་ཅིག་ང་ཚོ་གི་ཅིག་རྒྱ་གར་གྱི་དཔོན་རིགས་དང་ཆབ་སྲིད་མི་སྣ་ཚོ་ལ་ཡང་སྙོབ་ཐུབ་ཀྱི་ཡོད་མ་རེད་ཞུ་གཏུག་འདི་ཡང་དེ་དང་འབྲེལ་བ་ཡོད་པའི་གི་གནད་འགག་དེ་ཚོ་ཞེ་དྲག་ཅིག་གསུང་གི་ཡོད་མ་རེད་བ་ད་བཙན་བྱོལ་ནང་ལོགས་ལ་ང་ཚོ་ཅིག་རོགས་སྐྱོར་དང་དེ་ནང་བཞིན་གི་ཅིག་གཞིས་ཆགས་ཁག་གི་དཀའ་ངལ་དང་ཧམ་ཅིག་བཙན་བྱོལ་གི་དཀའ་ངལ་མང་པོ་བརྗོད་བཙན་བྱོལ་ནང་ལོགས་ཀྱི་དཀའ་ངལ་ཅིག་ཞུས་བསྡད་ཡས་མ་གཏོགས་ཆེ་ས་ནས་བོད་དོན་བདེན་མཐའ་གསལ་གྱི་ཐོག་ལ་ད་མཐོ་རིམ་མི་སྣ་གི་ད་ཅིག་གཞུང་འབྲེལ་གྱི་ཐོག་ནས་ཞུ་གི་ཡོད་ན་མ་གཏོགས་ང་ཚོ་ཚོགས་པ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་པ་ཡིན་ན་མི་མང་རང་བཞིན་ལྡན་པའི་གི་ཅིག་ནུས་པ་དེ་སྤུངས་ཐུབ་ཀྱི་ཡོད་མ་རེད་བ། ད་ད་ལྟའི་དུས་ཚོད་འདི་ལ། ད་ང་ཚོའི་གི་རྒྱ་གར་གྱི་དཔོན་རིགས་ཚོ་ལ་ཡང། ང་ཚོའི་ངོས་ནས་གདེང་ཚོད་དེ་སྤྲོད་ཐུབ་པ་དགོས་ཀྱི་རེད་བསམ་གྱི་འདུག་ད་ང་ཚོ་ད་ལྟའི་འདས་པའི་ལོ་ངོ་འདི་ག་ཙམ་ཞིག་རྒྱ་གར་ནང་ལ་བསྡད་ནས་ད་ང་ཚོ་གང་ལ་གང་འཚམས་ཀྱི་ཅིག། ཅིག། སློབ་སྦྱོང་གི་གོ་སྐབས་ཀྱི་ཆ་ནས་ཡིན་པ་ཡིན་ན་རེད་ད་མི་གི་ནུས་པའི་ཆ་ནས་ང་ཚོ་སོ་སོའི་རྒྱལ་ཁབ་ལ་ལོག་ཐུབ་ཡས་ཀྱི་དུས་ཚོད་ཅིག་ལ་སླེབས་ཡོད་དེ་ཡིན་པ་སོང་ཙང་ད་ལྟའི་འཛམ་གླིང་གི་ཆགས་ཚུལ་འགྱུར་ལྡོག་ཆེན་པོ་འདིའི་ནང་ལོགས་ལ་རྒྱ་གར་གྱིས་ང་ཚོ་བོད་དོན་བདེན་མཐའ་གསལ་ཡས་ལ་ཡ་ཨན་ཅིག་རོགས་སྐྱོར་གནང་དགོས་ཡས་ཀྱི་དགོས་པ་རྒྱུ་མཚན་འདི་ཡིན་པ་སོང་ཙང་ད་མིང་མི་མང་དང་སློབ་ཕྲུག་ཡིན་པ་ཡིན་ན་རེད་དོ་ཞུགས་ཚོགས་སྒེར་ཚང་མའི་གི་ཐོག་ནས་ཨན་ཅིག་བོད་དོན་དེ་འད་སེལ་ཐབས་ཀྱི་རང་ཆེད་དུ་ཞུ་གཏུག་གི་ལས་འགུལ་སྤེལ་དགོས་ཡས་དེ་ད་ང་ཚོ་ནམ་རྒྱུན་གྱི་དཀའ་ངལ་ཅིག་ཞུ་བསྡད་པ་ཙམ་མ་ཡིན་པར་གནད་འགག་འདི་ལ་ཡང་ཇུས་བཅས་ཞུ་གཏུག་བྱེད་དགོས་ཡས་འདི་ད་དུས་ལ་སྨིན་པ་འདྲ་བོ་ཅིག་རེད་བསམ་གྱི་འདུག། ད་དུས་ལ་དེ་ད་ཆོག་སོང་ཁྱེད་རང་རྒྱ་གར་རྒྱལ་ས་ལྡི་ལི་ལ་རྟེན་གཞི་བྱས་པའི་དེ་ན་ལ་ཡ་ཉམས་ཞིབ་དེ་ནས་ག་དེ་ན་ལ་ཡ་ཕྱག་ལས་གནང་གི་ཡོད་རེད་དེ་འདྲ་སོང་ཙང་ད་ནམ་རྒྱུན་ང་ཚོ་རྒྱ་གར་རྒྱལ་ས་ལྡི་ལི་ལ་ཡ་ང་ཚོ་ག་སོ་རེད་བོད་མི་སྒྲིག་འཛུགས་ཀྱི་དེ་ད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་འཐུས་མི་ཁག་དེ་ནི་མ་ལ་ཡ། སྤྱི་འཐུས་རྣམ་པ་དེ་ནི་མ། རྒྱ་གར་གྱི། འཐུས་མི་ཚོ་ལ་ཡ་ཞུ་འབོད་བྱ་ཡས་ལ་སོགས་པ་དེ་འདྲའི་ཕེབས་ཀྱི་ཡོད་རེད། དེ་ཁྱེད་རང་སྒེར་གྱི་སེམས་པའི་ནང་དོན་ཕན་ལྡན་པ་ཞིག་འབྱུང་གི་ཡོད་ན། གང་འདྲ་འདྲ་བོ་ཅིག་གཟིགས་ཀྱི་ཡོད་ན། སྤྱི་འཐུས་དེ་རྣམས་ལ་ཡ་སྤྱི་འཐུས་སྐོར་སྐྱོད། ཕེབས་ཕྱོགས་དེ་ལ་ཡ་དམིགས་བསལ་གྱི་དགོངས་ཚུལ་ཡོད་ན་དེ་འདྲས་བྱས་ནས་ཡག་པོ་འདུག་སོང་མེད་ད་ནི་འོས་ལ་གཞོན་སྐྱེས་ཀྱི་ངོ་བོ་ཐོག་ནས། ཨ་ནི་ངེད་ཀྱིས་ད་ད་ལོ་རང་ཉེ་ཆར་རང་སྲིད་སྐྱོང་བྱས་ཨ་ནི་བཀའ་ཤག་ད་སྲིད་སྐྱོང་བཀའ་ཤག་གི་ངོ་བོ་དང། དེ་མཉམ་དུ་ཨ་ནི་སྤྱི་འཐུས་འཐུས་མི་ཁག་མང་པོ་ཅིག་ད་ང་ཚོ་གི། ལྡི་ལི་རང་ཡོད་པའི་ད India Tibet Coordination Office ཞུ་གི་ར་ཁོང་ཚོས་ཀྱི་འགན་ཁུར་འོག་ཨ་ནི་ཁོང་ཚོས་ཀྱི་ལས་འགུལ་ཆེན་པོ་ཅིག་སྤེལ་རེད་ད། རྒྱ་གར་གྱི་དཔོན་པོ་དཔོན་རིགས་ཁག་ཙམ་མ་ཡིན་པར་ད་རྒྱལ་སྤྱིའི་རྒྱལ་སྤྱི་ད Embassy ཁག་མང་པོ་ཨ་རི་བྱས Czech Republic མང་པོ་མཉམ་འབྲེལ་བ་བྱས་ནས་ཨ་ནི་ལས་འགུལ་དེ་སྤེལ་ཡག་པོ་བྱུང་སོང་བསམ་གྱི་འདུག་ང་རང་ངོས་ནས་ཨ་ནི་ང་ཚོའི་ཚོགས་པ་ངོས་ནས

བོད་དོན་སྐོར་དྲི་བ་ཞུ་ཡས་ཀྱི་ད་ཁོ་རང་འབད་བརྩོན་ཞུ་བྱས་ཡིན་ལ་ང་ཚོ་མཉམ་འབྲེལ་བ་བྱས། དེ་མ་ཟད ITCO མཉམ་འབྲེལ་བ་བྱས་ནས་ད་ལས་འགུལ་ཤུགས་ཆེན་པོ་སྤེལ་གྱི་འདུག་ཡིན་ཡང་འདི་འདི་ག་ཚོད་མངོན་གསལ་དོད་པོ་ག་ཚོད་ཡོད་མེད་དེ་ཡང་ང་ཚོས་མཚམས་མཚམས་དེ་གཟིགས་ཐུབ་ཀྱི་མི་འདུག་ཨ་ནི་འདི་སྒང་ལ་ནི་བློ་དགེ་རང་གིས་གསུང་མཁན་ནང་བཞིན་ང་ཚོ་འདིའི་ཐོག་ག་རེའི་སྒོ་ནས་ད་ཤུགས་རྒྱག་དགོས་འདུག་ལབ་ན་དམིགས་བསལ་གྱིས་ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་འདི་ཚོའི་མཉམ་འབྲེལ་འབྲེལ་བ་བྱས་ནས་འདི་ཚོའི་གི་མི་མཉམ་དུ་ཁྲིད་ན་ཨ་ནི་དེ་ངས་བསམ་ན་ཡག་པོ་ཡོད་རེད་བསམ་གྱི་འདུག་གང་ཡིན་ཁོང་ཚོ་ལ་ཡི་དཔོན་རིགས་ཁག་མཉམ་པོ་ངོ་སྤྲོད་བྱེད་ཐུབ་ཀྱི་རེད། གཞུང་གི་ཤུགས་ཀྱིས་རྒྱག་ག་རྒྱག་གི་ཡོད་རེད་དེ but མཉམ་དུ་ཡང་གཞུང་འབྲེལ་མ་ཡིན་པ་དང་སྤྱིར་བཏང་གི་ད་གཞུང་འབྲེལ་མ་ཡིན་པ་ཡིན་ནའི་མི་སྒེར་ངོས་དང་དམིགས་བསལ་གྱི་དེང་སང་ང་ཚོ་དེ་རིང་ཚོགས་ཆེན་འདི་འཚོགས་པའི་སྐབས་སུ V-TAG མང་པོ་མང་པོ་ཅིག་བཟོས་ཡོད་རེད་བ་འདི་ཚོ་ཁྲིད་ནས་འགྲོ་ན་ངས་ཐུགས་ཕན་ཆེན་པོ་ཅིག་གསོ་ཡི་རེད་བསམ་གྱི་འདུག་དམིགས་བསལ་གྱི་གཞོན་སྐྱེས་དང་ད་དཔོན་རིགས་ཁག་ཆེ་ཡ་བར་དུ་ལ་ཟམ་པ་འདྲ་བོ་ངས་བསམ་ན་ཆགས་ཡི་རེད་བསམ། ད་ད་རྣམ་པ་ཚོས་མཁྱེན་གསལ་ལྟར V-TAG ཞེས་དུས་ཚོད་མི་ཡ། བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པས་འགོ་འཛུགས་གནང་བའི་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ལས་གཞི་ཆགས་ཡོད་རེད། དེ་འདྲ་སོང་ཙང་ད་ངས་དྲི་བ་ཁ་ཚུར་བསྟན་འཛིན་སྒྲོལ་དཀར་ལགས་ལ་ཞུ་ཡ་ལ་ཡ། ད་སྤྱིར་བཏང་ནས་ང་ཚོ་མི་རབས་རྒན་པ་ཚོས་ཀྱི། ཕྱི་རྒྱལ་ཁག་ལ་ཡོད་པའི་བོད་རིགས་གཞོན་སྐྱེས་ཚོ་དམིགས་བསལ་གྱིས་བོད་ཀྱི་ཆོས་དང་རིག་གཞུང་ངོ་བོ་ཚོ་ཉར་ཚགས་བྱེད་ཡས་ལ་འགན་ཡོད་པ་དེ་འདྲ་ཞིག་ཡང་ནས་ཡང་དུ་གསུང་གི་ཡོད་རེད་དེ་འདྲ་སོང་ཙང་ཁྱེད་རང་ཕྱི་རྒྱལ་ལ་ཡང་འཚར་ལོངས་བྱུང་བའི་གཞོན་སྐྱེས་ཅིག་ཡིན་པ་སོང་ཙང་ཁྱེད་རང་གིས་སྒེར་གྱི་ཐོག་ནས་བཤད་པ་ཡིན་ན་ད་ལྟའི་དུས་སྐབས་དེ་ལ་ཡང་འགན་ཆེ་ཤོས་དེ་ག་རེ་འདྲ་བོ་ཞིག་དགོངས་ཀྱི་ཡོད་ན། ཡང་ན་འགན་ཆེ་ཤོས་དེ་ག་ལ་ཡོད་ན་ད་ང་རང་ཡིན་ན་རང་དབང་ལུང་པའི་ནང་སྐྱེས་ཡོད་རེད་འཚར་ལོངས་བྱས་ཡོད་རེད་ནས་ང་ལ་ཧ་ལམ་རེད།

ཁ་འཐམ་ཡོད་རེད། མཐུན་ལམ་བྱེད་ཡ་དེ་གལ་ཆེན་པོ་རེད། ལས་འགུལ། བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་ཆེད་དུ་ལ། མཐུན་ལམ་བྱས་ནས། མཐུན་ལམ་བྱས་ནས་ཆ་ཚང་པོ་འགྲོ་གི་རེད། མཐུན་ལམ་མ་བྱས་ན། དཀའ་ལས་ཡོད་རེད་བསམ་གྱི་འདུག། དེ་ཆེད། ད་ལྟ་རྒྱ་ནག་ནང་གནས་སྟངས་ཡིན་ན་འཛམ་གླིང་གི་གནས་སྟངས་ད་ལྟ་ཧ་ལས་པ་རེད། ད news ནང་བཤད་དུ་དགོས་ར་ཨོང་དེ། ཡང་སེ་ཡང་སེ་ཀློག་བྱས། དེ་ཧ་གོ་ཡ་དེ་གལ་ཆེན་པོ་བསམ་གྱི་འདུག། ཁྱེད་རང་ལས་འགུལ་སྤེལ་བའི་སྐབས་ལ་ཡ།

ད་ལྟ་དཀའ་ལས་ཡག་ཞུ་བཞིན་ཡོད་བསམ་ནས་སེམས་ཤུགས་བྱ་དེ་འདྲའི་འགོ་ཚུགས་འདུག་སྔོན་ཞིག་ན་ད་ལྟ་དེ་ང་ཚོ་ཕ་མ་ཡིན་ན་དྲག་ཚིག་ཚང་མ་བོད་ང་ཚོ་ཧོ་ལན་གྱི་བོད་མིའི་ལས་འགན་རེད་བསམ་གྱི་སེམས་ཁ་ལོ་བོད་གཞོན་ནུས་ཀྱི་སེམས་ཤུགས་འཕར་ཡོད། ད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་སྐབས་བཅུ་དྲུག་པས་སྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་དེ་ལ་ད་རྣམ་པ་ཚོ་དངོས་སུ་བཅར་རེད། དེ་ནང་ལ་ཡང་ད་ཉིན་མོ་གསུམ་རིང་དེ་ནང་ལ་ཡང་ད་གཙོ་བོ་དེ་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཐོག་ལ་རེད་དོ། དེ་ནང་གལ་ཆེ་ཤོས་ཅིག་ཁྱེད་རང་ག་རེ་གཟིགས་པའི་ནང་ནས་དེ་ནང་ལ་ཡང་མ་འདང་བའི་ཆ་རྗེས་མ་ཡང་ཚོགས་ཆེན་དེ་ནས་བསྐོང་བ་ཡིན་ན་དེ་ཡར་རྒྱས་བཏང་དགོས་འདུག་ཟེར་ནས་དགོངས་ཚུལ་དེ་འདྲི་ན། ང་རང་གིས་བལྟ་བ་ཡིན་ན་ད་ལྟ་གི་གཞོན་ནུ་གཞོན་སྐྱེས་ཀྱི་ཚོགས་འདུ་འདི་ནང་ལོགས་ལ་ཁྱད་ཆེ་ཤོས་འགྲོ་བ་དེ། ད་ལྟ་མོ་རང་གིས་གསུངས་པ་ནང་བཞིན་ད་ལྟ་ང་ཚོ་ལ་དགོས་དེ་སེམས་ཤུགས་དེ་རེད་ཤག་ལགས་ཆོད་དོ། དེ་ཡིན་དུས་ཙམ་པ་སེམས་ཤུགས་དེ་ཤུགས་ཆེན་པོ་གཅིག་ཐོངས་སོང་མ་འདྲ་བ་ཅིག། བོད་དོན་ཞུ་གཏུག་སྐོར་ལ་ད་ལྟ་ལས་ཀ་བྱེད་ཉན་གྱི་ལས་འགུལ་རབ་དང་རིམ་པ་མང་པོ་ཅིག་འགྲོ་གི་ཡོད་རེད་ང་ཚོ་ས་གནས་འདྲ་བོ་ཅིག་ཡིན་ན་ད་ལྟ V-TAG གསར་པ་རེད་ཨ་ནི་ད་ལྟ་ལྔ་དང་ལྔ་བཅུ་གྱི་ཚོགས་མི་འདི་འགའ་རེ་ཟུང་ཡོད་ས་རེད་ཡིན་ནའི་ལས་འགུལ་དམིགས་བསལ་བྱས་ནས་དེ་འདྲས་དེ་འདྲས་ས་གནས་ལ་བྱུང་མ་སོང་ད་འདི་ཆ་ལ་རེད་བ། ཡིན་ན་ཡང་བོད་དོན་ཞུ་གཏུག་དེ་ག་དུས་ནས་མཚམས་བཞག་མྱོང་ཡོད་མ་རེད་མཚམས་བཞག་མེད་པ་ཡིན་ནའི། དེ་མང་ཆེ་ཤོས་ཀྱིས་ད་ལྟ་བར་དུ་མི་རྒན་རབས་པ་དེ་ཚོས་ཀྱི་སྐད་ཀྱི་དཀའ་ངལ་ཡོད་པ་ཡིན་ནའི་ད་དུང་མི་གཅིག་ལ་སྐད་ཆ་བཤད་ག་འགྲོ་ཡ་དང་བོད་དོན་ཁྱབ་བསྒྲགས་བྱེད་ཡ་དང་བོད་པ་གི་རིག་གཞུང་གཅིག་འགྲེམས་སྟོན་བྱེད་ཀྱི་གོ་སྐབས་གཅིག་མ་ཞིག་མེད་ནའི་འདི་གཅིག་གི་གོ་སྐབས་དམ་འཛིན་བྱེད་ཡ་ཡིན་ནའི་ཡང་གཞོན་སྐྱེས་ནང་ལོགས་ལ་གཞོན་སྐྱེས་འདི་ཚོ་མང་མང་ཆེ་བ་ཞིག་ཁུ་སིམ་མེར་གནས་བསྡད་ཡོད་ཡིན་ནའི་ད་ལྟ་གི་འདི་གི་གཞོན་སྐྱེས་ཀྱི་ཚོགས་འདུ་འདི་སྐབས་ལ་གཞོན་སྐྱེས་འདི་ཚོ་ལ་ཡ་དེ་སེམས་ཤུགས་སྤར་ཡ་དང་ཨ་ནི་གཞོན་སྐྱེས་འདི་ལ་སླེབས་ཉན་ཚང་མ་སེམས་ཤུགས་ཡོད་ཉན་གྱི་གཞོན་སྐྱེས་རང་ཡིན་དུས་ཙམ་པ་སོ་སོ་གི་གྲོགས་པོ་ནང་ཁུལ་ལ་མུ་མཐུད་ནས་འདི་གི་འབྲེལ་བ་འདི་སེམས་ཡ་མི་རྒན་པ་གིས་མར་བསླབ་བྱ་བརྒྱབ་ནས་ཁྱེད་རང་འདི་བྱེད་ཤོག་ཨ་ལབ་པ་ལས་སོ་སོའི་གྲོགས་པོ་གཅིག་གིས་ངས་འདི་བྱས་ཡིན་དང་ང་འདི་བྱས་ཡིན་ནི་བདག་མི་སྲིད་དོ་འདི་ཁྱད་ཆེན་པོ་རེད་དོ་ང་བཟོད་བྱ་དེ་རུ་ཤོག་ལ་ཡི་ཤི་ར་ཁྱད་ཆེན་པོ་མཐོང་གི་འདུག་ད་མ་འདང་ས་ལབ་ནས་དམིགས་བསལ་གྱི་བསམ་ཚུལ་ཤུགས་ཆེན་པོ་གང་བྱུང་མ་སོང་ད་འདི་ལབ་པ་ཡིན་ན་ཡང་གཅིག་བསམ་བློ་གཅིག་ག་རེ་འཁོར་སོང་ལབ་ན་ང་རང་ཚོས་ཀྱི་མཉམ་དུ་བསམ་ཚུལ་བཤད་ཡ་ལ། གཉིས་མ་འདྲ་བ་ཡིན་ན་ང་ཚོས་ཀྱི་བོད་མི་རིགས་ཀྱི་འཐབ་རྩོད་ག་འདྲ་གཅིག་གི་ནང་ལ་ཡིན་ནའི་བོད་པ་བོད་རིགས་དེ་ཚོས་ལ་ནི་སྐད་ཡིག་གི་དཀའ་ངལ་ཅིག་ཡོད་རེད། སྐད་ཡིག་དཀའ་ངལ་དེ་ཁ་ཕྱི་ལ་འཁོར་ནས་ཕྱི་རྒྱལ་ཁབ་ཀྱི་དཀའ་ངལ་མ་ཤེས་པའི་གནས་སྟངས་ཅིག་ཡོད་རེད། བོད་མི་དེ་ཚོས་ཀྱི་རྒྱ་གར་སྐད་མ་ཤེས་པའི་རྐྱེན་གྱིས་བོད་དོན་ཞུ་གཏུག་ལ་ནི་སྡིགས་སུ་ང་ཚོ་ལའང་ཕལ་ཆེར་ཁ་ལོར་ད་ཅིག་ནུས་པ་ཆུང་འགྲོའི་རེད་ད་འོ་ད་ཨིན་ཇིའི་སྐད་མ་ཤེས་པའི་རྐྱེན་གྱིས་ཡང་ལམ་ཀ་མང་པོ་ཅིག་བཀག་བསྡད་པའི་གནས་སྟངས་ཡོད་རེད་ད་འདི་ཆ་ལ། འདི་ཡང་ཕྱོགས་གཞན་པ་ཅིག་ནས་ང་ཚོ་ནུས་པ་ཅིག་ལྡོག་ཕྱོགས་ལ་ཐོན་བདེའོ་ཅིག་ག་རེ་ལབ་ན་ང་རང་ཚོ་བོད་རིགས་མི་མང་ཚང་མ་ཨ་ནི་རྒྱལ་ཁབ་གཞན་པ་ཁག་ནང་ལོགས་ལ་མ་འདུག་ཟིན་གྲམ་འགྲོ་དུས་ཙམ་པ་ཨ་ནི། འདིས། གཞོན་སྐྱེས་གསར་པ་དེ་ཚོས་ཡ་གཞོན་སྐྱེས་དེ་ཚོས་ཡ་སླེབས་བསྡད་པ་དེ་ཚོས་ཀྱི་སྐད་ཡིག་གི་དཀའ་ངལ་དེ་ནི་ཕྱི་རྒྱལ་ཁབ་ཀྱི་དཀའ་ངལ་དེ་རེད་མི་གདའ་སོ་སོའི་གི་ལུང་པའི་དཀའ་ངལ་སོ་སོའི་ལུང་པའི་དཀའ་ངལ་སྐད་ཡིག་དེ་ལ་བརྡ་མ་འཕྲོད་པའི་དཀའ་ངལ་ཅིག་གནས་སྟངས་ཁྲ་ལ་ཕྲན་བུ་ཅིག་མཐོང་སོང། ཟེར་འདི་འདྲ་གསུང་དུས་ཙམ་པ་ཡ། ད། ཁ་སེང། ཚོགས་ཆེན་དེ་ཚོགས་ཆེན་དེའི་ནང་ལོགས་ལ་ཡ་ང་ཚོ་གཞོན་སྐྱེས་ཚོ་ཕར་ཚུར། ད། སྤྱི་བཏང་ནས། ཚང་མ་བོད་རིགས་རང་ལ་བོད་པའི་ཚོགས་འདུ་འཚོགས་དུས་འཚོགས་དུས་ཙམ་ལ་ཡང་ཡང་དེ་རྣམས་ལ་སྐད་སྐད་སྒྱུར་དགོས་ཡ་ལ་སོགས་པ་དེ་འདྲའི་དཀའ་ངལ་འཕྲད་དོ། དེ་ག་ལ་ཡ་ཁྱེད་རང་དགོངས་ཚུལ་ག་རེ་ན་གལ་སྲིད་ཕྲུ་གུ་གཅིག་གསོ་སྐྱོང་བྱེད་ཡ་ལ་ཡ། ཕྱི་རྒྱལ་དང་ས་ཆ་ཁུག་ཀྱོག་ག་པར་ཡོད་པ་ཡིན་ན་ཡ་ལས་ཕ་མ་གི་འགན་ཡོད་རེད་ཡོད་ཡོད་མ་རེད་དྲན་ཡ། ཕ་མ་གི་འགན་ཏན་ཏན་ཡོད་རེད་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་ང་འདི་སྐོར་ལ་བསམ་ཚུལ་གཅིག་བཤད་རྒྱུ་བྱུང། གང་ཟེར་ན་ང་རང་ཕ་མ་གཅིག་ཡིན་པའི་ཆ་ནས་སོ་སོ་ལ་སྤུ་གུ་ཆུང་ཆུང་གཉིས་ཡོད་ངའི་ཁ་སེང་གྲོགས་པོ་གྲོགས་མོ་ཁ་ཤས་ལ་ལབ་ཡ་བྱུང་ངེད་ཀྱིས་སྤུ་གུ་ཁྲིད་ནས་ཕྱི་རྒྱལ་ལ་འགྲོ་དེ་སྔ་དྲགས་ཡི་ཚོར་ཅིག་སླེབས་འདུག་ཟེར་གང་ཟེར་ན་ངས་སྤུ་གུ་ལ་གཟའ་མཇུག་སློབ་གྲྭ་སྐྱེལ་གྱི་ཡོད་ནང་ལ་བོད་སྐད་ལབ་ཀྱི་ཡོད་བོད་ཡིག་ཁྲིད་ཀྱི་ཡོད། ཡིན་པས་ནས་སྤུ་གུ་ཡི་ནང་ལོགས་ཀྱི་སྤྱོད་པ་དང་གཤིས་ཀ་ཐ་ན་བོད་སྐད་བཤད་རྒྱུ་གི་སྒྲ་གདངས་ཡན་ཆད་ནི་ཨིན་ཇིའི་ཕྱོགས་ལ་འགྱུར་འགྲོ་གི་འདུག་དེ་ཡིན་དུས་ཙམ་པ་སོ་སོའི་ཁོར་ཡུག་ནང་ལོགས་རྒྱ་གར་གྱི་དེ་གའི་ཁོར་ཡུག་བོད་པ་གི་ཁོར་ཡུག་ཡོད་སའི་ནང་ལོགས་སྤུ་གུ་ཡི་སྐད་ཆ་བཤད་སྟངས་དང། ཁྱད་པར་ཤུགས་ཆེན་པོ་ཅིག་འདུག་དེ་ཡིན་དུས་ཙམ་པ་ངའི་གི་ངོ་ཤེས་པ་བྱས་ཨ་ནི་འདི་གི་ཁ་སེང་བགྲོ་གླེང་སྐབས་ལ་ཡིན་ནའི་ངས་ཁ་ཤས་ཅིག་ལ་ཞུ་རྒྱུ་བྱུང་གང་ཟེར་ན་སྤུ་གུ་དེ་ཉུང་མཐའ་ལ་འཛིན་གྲྭ་བརྒྱད་པ་ཡང་ན་འཛིན་གྲྭ་བཅུ་པ་བར་དུ་ང་རང་ཚོའི་འདི་གི་བོད་པའི་ཁོར་ཡུག་ནང་ལོགས་ལ་བསྡད་ཐུབ་པ་ཡིན་ན་སྤུ་གུ་དེ་གི་བསམ་བློ་བཏང་སྟངས་སྤྱོད་པ་འཁྱེར་སྟངས་ནང་ལོགས་ཀྱི་ཅིག་བོད་པ་གི་ཡ་ངོ་བོ་ཉིད་ཅིག་ཡོད་མ་རེད་འོ་འདི་ཡག་པོ་ཅིག་གནས་ཐུབ་ཡག་ལ་ཕན་ས་རེད། དེ་འདྲ་ཡི་བསམ་ཚུལ།

དང་ནི་ལེན་པར་འདོད་དོ་ཟེར། རྩ་བའི་ད་ང་ཚོ་བོད་དོན་གྱི་ད་ལྟ་གནས་བབ་དེ་ཁྲིམས་དོན་གྱི་ཐོག་ནས་ར་བ་ད་གསལ། ཡོད་དང་མེད་ཟེར་ཡ་དེ་ཁོ་ད་ད་ལྟའི་རྒྱལ་སྤྱིའི་གྱི་ཁྲིམས་ལུགས་དང་རྒྱལ་སྤྱི་ད་ཅིག་ཁྲིམས་ཀྱི་ནུས་པའི་གྱི་ཐོག་ནས་རྒྱལ་སྤྱི་གྱི་ཐོག་ལ་ནུས་པ་ག་ཚོད་ཐོན་མ་ཐོན་ཟེར་ཡ་དེ་གནད་འགག་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། ད་གནད་འགག་ཆེ་ཤོས་དེ་ག་རེ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ལབ་ན། ད་ལྟ་ད་ཡང་ནས་ཡང་དུ་ད་ལྟ་ང་ཚོའི་སྲིད་སྐྱོང་གིས་གསུངས་དེ་བོད་ཀྱི་ལོ་རྒྱུས་ཀྱི་ཐོག་གནས་བབ་ཅིག་ཡོད་ར་བ། ད་འདི་དཔེ་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ང་ཚོས་ཁྲིམས་མཐུན་གྱི་ཐོག་ནས་སྐད་ཆ་བཤད་ཡོང་དུས་སྐབས་སུ། ད་འདི་ལ་རབ་དང་རིམ་པ་ང་ཚོས་ཞུ་གཏུག་བྱེད་དུས་སྐབས་སུ་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཅིག་ཡོད་ར་བ། ད་འགྱུར་འགྲོས་ག་འདྲའི་ཕྱིན་ཡོད་མེད་དེ་གའི་དེ་གའི་འདི་ཚོ་རྒྱལ་སྤྱི་གི་གནས་བབ་དང་རྒྱལ་སྤྱི་གི་གནས་བབ་དང་བསྟུན་པའི་ཐོག་ནས་ང་ཚོས་ཞུ་གཏུག་བྱེད་སྟངས་བཤད་པ་ཡིན་ན། ད་རྩ་བའི་ང་ཚོས་ཁྲིམས་ཀྱི་ཞུ་གཏུག་བཤད་ཡོང་དུས་སྐབས་སུ་ཡང་འདི་ལ་ཞུ་གཏུག་བྱེད་སྟངས་ཁྲིམས་ལུགས་ཀྱི་འགྲོ་སྟངས་ཅིག་ཡོད་ར་བ། སྒྲོམ་གཞི་ཅིག་ཡོད་རེད་བ་དེ་སྒྲོམ་གཞི་འདི་ད་ལྟའི་རྒྱལ་རྒྱལ་སྤྱི་གི་སྡིངས་ཆ་འདིའི་སྟེང་འདི་ལ་ང་ཚོ་ལ་གོ་སྐབས་གང་ཡང་ཡོད་མ་རེད་གང་ཡིན་ཟེར་ན། རྣམ་པ་ཚོས་མཁྱེན་གསལ་རེད་ད་ལྟའི་རྒྱལ་སྤྱི་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་དོན་དེ་ཆ་མཚོན་པ་ཡིན་ན་ང་ཚོ་ཁྲིམས་ཀྱི་ཐོག་ནས་ད་ལྟ་བར་དུ་ཅིག་གོ་དགོས་ས་འདྲ་བོ་ཅིག་གང་ཡང་ཡོད་མ་རེད་ད་ལྷག་པར་དུ་ད་ཁྲིམས་ཀྱི་གནས་བབ་བཤད་ཡོང་དུས་སྐབས་སུ་ད་ལྟའི་ཆར་ལ་ཁྲིམས་ཀྱི་ནུས་པ་དེ་ལས་ཆབ་སྲིད་ཀྱི་སྡིངས་ཆ་དེ། ཆེ་བ་ཅིག་ཆགས་བསྡད་ཡོད་རེད། དེ་སླད་དུ། ད་རྒྱལ་ཁབ་སོ་སོ་སོས་ཀྱི། ཅིག་རྒྱབ་སྐྱོར་འཚོལ་ཡ་ལ། ང་ཚོའི་ཁྲིམས་འབེབས་ཀྱི་གནས་བབ་ཅིག་ཡོད་རེད་བ་དེ་ངོ་སྤྲོད་བྱེད་དགོས་ཡ་དེ། ལོ་རྒྱུས་ཀྱི་ཐོག་ནས་བྱེད་ཐུབ་ཀྱི་རེད་བསམ་གྱི་འདུག། ནས་བསྟན་འཛིན་སྒྲོལ་དཀར་ལགས་ད་ཁྱེད་རང་ཕར་ལ་ཡ། ས་གནས་ལ་ལས་འགུལ་སྤེལ་བའི་སྐབས་ལ་ཡ་ད་ད་ལྟ་ཚོགས་ཆེན་ལ་ཡ་ཚུར་སླེབས་ཡོད་རེད་བ་ད་ཕར་ལོག་བའི་སྐབས་ལ་ཡ། ལས་འགུལ་སྤེལ་ཕྱོགས་དང་ཞུ་གཏུག་ལས་འགུལ་སྤེལ་ཕྱོགས་བསམ་བློ་མ་འདྲ་བ་ཞིག་དམིགས་བསལ་ག་རེ་རག་ཡོད་ན། ད་ལྟ་ཚོགས་འདུའི་སྐབས་ལ་ཡ་ཉི་མ་གཉིས་པ་དང་གསུམ་པ་ལ་ང་ཚོ Group Discussion བྱས་ཡོད་རེད། དེའི་སྐབས་ལ་ཡ་ང The Netherlands བྱས Belgium France མཉམ་དུ་ང་ཚོ Group གཅིག་ཚུགས་ཡོད་རེད། ཨ་ནི་ང་ཚོ་ད་སྐད་ཆ་བྱས་ཡང་ང་ཚོ VTAG Member ཞིག་ཡིན་པའི་ཆ་ནས་ད་ང་ཚོ་ལས་འགུལ་ག་རེ་སྤེལ་དགོས་འདུག་ལ་ནི་བསམ་བློ་བཏང་དུས་སྐབས་ལ་ཡ་ང་ཚོ་ད་ང་ཚོ་མི་མང་པོ་ཞིག་ཆགས་སོང་དེའི་ནང་ལོ་ཡ་ང་ཚོ་ལོ་གཅིག་ནང་ལོ་ཐེངས་མ་གཉིས་འཛོམས་ནས online འཛོམས་ནས་ཨ་ནི་ང་ཚོ་ལས་འགུལ་ག་འདྲས་སེ་སྤེལ་དགོས་འདུག་མི་འདུག་ཟབ་སྦྱོང་ང་ཚོ་དེ conference ཚོགས་འདུ་ཅིག་ང་ཚོ་བཙུག་དགོས་བསམ་གྱི་ཡོད་དེ་མཉམ་དུ་ལ་ཟབ་སྦྱོང་བྱས་ཨ་ནི་ད་ལྟ།

སྩོལ། ལགས་སོ། དགྲ་འདུལ་ལགས། དེ་ནས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་ད་བཀའ་ཤག་གི། ད་བཀའ་ཤག་གི་ཕུགས་དམིགས། མ་འོངས་འགན་སྲུང་ཞེས་པའི་དཔེ་དེབ་ཅིག་དེ་སྔོན་འགྲེམས་སྤེལ་གནང་ཡོད་རེད། ད་དཔེ་དེབ་དེ་སྤྱིར་བཏང་ནས་དེ་རེད་ག་རེ་ཟེར་ན། ད་མ་འོངས་པའི། བོད་དོན་ལས་འགུལ་སྤེལ་ཕྱོགས་རེད་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་ཕྱོགས་རེད་དེ་ནས་མང་པོ་འདུས་པའི་ད་དེ་ད་བཀའ་ཤག་གི་བཀའ་ཤག་སྐབས་བཅུ་དྲུག་པའི་གི་འཆར་སྣང་འདྲ་བོ་ཅིག་ལྟ་བུར་ཆགས་ཆགས་བསྡད་ཡོད་རེད་དེ་ཐོག་ལ་ཡ་ཁྱེད་རང་གི་ཕལ་ཆེར་སྤྱི་ཡོངས་ནས་ཁྱེད་རང་གིས་ཅིག་གཟིགས་ཡོད་ས་རེད་དེ་ཐོག་ལ་དགོངས་ཚུལ་ག་རེ་ཡིན་ན། ལའང་ཀློག་རྒྱུ་ལ་ལྟ་འདི་ཐོ་ཨ་ནི་སྲིད་སྐྱོང་ཁོང་སྲིད་སྐྱོང་མཆོག་ང་ཚོ་འདི event འདི་ལ་ལྟ་ཚོགས་ཆེན་འདི་ལ་ཕེབས་བའི་སྐབས་སུ་ད་ག་རང་གསུངས་སོང་སྲིད་སྐྱོང་འདི་ག་ཡིན་འགྲེལ་བརྗོད་གང་ལ་གང་འཚམ་གནང་སོང་ཨ་ནི་གཙོ་བོ་བཀའ་ཤག་གིས་ལྟ securing the vision paper འདི་འགྲོ་འཆར་བྱས་ན་ལྟ་གཙོ་བོ་འདི་ལོ་ལྔ་སྐབས་སུ་བབས་པའི་བཀའ་ཤག་གི་དམིགས་ཡུལ་ག་རེ་ལོ་ལྔ་ཙམ་མ་ཡིན་པར་ཕུགས་རྒྱང་རིང་པོ་གི་བསམ་བློ་ཤུགས་ཆེན་པོ་ཞིག་འདུག་ཨ་ནི་ངེད་ཀྱིས་ག་རེ་ཡིན་མོད་སྐད་ལ་ན་ཇི་ལྟར་ང་ཚོ་དེ་ཚོགས་འདུ་འཚོགས་པའི་སྐབས་ཕྱི་རྒྱལ་ནས་ཕེབས་རྒྱུ་དང་མི་གཞོན་སྐྱེས་མང་ཆེ་གི་བསམ་ཚུལ་དེ་འདི་རེད་བ་ཅིག་ད་དབྱིན་ཇིའི་ཐོག་བཤད་ན Transparency Accountability འདི་སྤེལ་དགོས་འདུག་ལས་སྲིད་སྐྱོང་དང་ཁོང་ཚོས་ཀྱི་བཀའ་ཤག་གི Vision Paper ད་ག་རང་ལ་འདི་ལ་འོ་འདི་རང་གསུངས་བཞག་འོ་འདི་ཕྱི་གསལ་ནང་གསལ་དགོས་འདི་གཉིས་མཐུན་འབྲེལ་འགྲོ་བྱུང་ཡ་ཅིག་མེད་ཨ་ནི། འོ་མི་དམངས་ཀྱི་འབོད་སྒྲ་དང་སྒང་གི་འབོད་སྒྲ་དེ་གཅིག་པ་ཡིན་རྒྱུ་འགྲོ་དོན་འདི་དཔེ་ངས་གལ་ཆེན་པོ་རེད་བསམ་གྱི་འདུག་ཨ་ནི་འདི་སྒང་ཁོང་ཚོས་ཀྱི་ཡིག་ཐོག་ཙམ་ལ་མ་བསྐྱུར་བ་བྱས་ལག་ལེན་བསྟར་ཡས་དེ་ཨ་ནི་དམིགས་བསལ་འདི་ནང་ལོགས་ནའང་ང་ཚོ་གཞོན་སྐྱེས་འགའ་ཅིག་ད་ཡར་རྒྱས་སྤེལ་ཡས་དང་དེ་འདྲའི་གི་འཆར་སྣང་བྱེད་ཀྱི་འདུག་ཨ་ནི་འདི་ང་ཚོ་དེ་རིང་ཚོགས་ཆེན་འདི་ད་ག་རང་འགྲུབ་ཀྱི་རེད་བསམ་གྱི་འདུག་འདི་གི་ལས་འཆར་གཙོ་བོ་དེ་འདི་གཅིག་རེད་བསམ་གྱི་འདུག། ལགས་སོ། རིག་འཛིན་དབང་མོ་ལགས་ངས་གཅིག་བཀའ་འདྲི་ཞུ་ཡ་ལ་ད། སྔོན་མ་ནི་རྒྱ་ནག་དེ་འཛམ་གླིང་གི་བཟོ་གྲྭ་ཟེར་ནས་སྐད་གྲགས་རོ་བྱས་རོ། ད་དེང་སང་རྒྱ་ནག་ལ་ཡ་ག་རེ་བྱས་པ་ཡིན་ནའི་མི་ཚང་མ་ཡིད་མ་ཆེས་རོ་ད། འཛམ་གླིང་ལ་ཉེན་ཁ་བཟོས་ཀྱི་རོ་བྱ་དེ་འདྲ་ཞིག་ད་ངོས་འཛིན་བྱེད་ནི་མང་ལ་མང་འདུག་ད། ལྷག་པར་དུ་ནི། ད། ང་ཚོའི་རྒྱ་ནག་ཐོག་ལ་ཡ་གཞོན་སྐྱེས་ཚོ་དེ་འདྲ་ཞིག་ནི་ད་སློབ་སྦྱོང་བྱས་པ་ཡིན་ན། ལས་འགུལ་སྤེལ་ལ་ཡ་ཤུགས་རྐྱེན་ག་འདྲ་རེ་ཐེབས་ཀྱི་མེད་ཁྱེད་རང་གིས་དངོས་སུ་ད་མྱོང་ཡོང་ར་ད། དེ་ནི་སོམས་ཟིན་པ་ངོ་ལོག་རྒྱ་བས་ད་ག་རེ་བཟོ་ར་སུམ་ཅུ་དུས་དྲན་ལ་མ། དོན་ལ་བྱིས་པ་མེད་པ་བྱས་རྒྱུན་དུ་ནི།

ས་གནས་སོ་སོ་སོ་གི་ད་ལུང་པ་ང་ཚོ་ཚང་མ་ལས་འགུལ་སྤེལ་ཉིན་ཚང་མ་རྒྱལ་ཁབ་ནུབ་ཕྱོགས་ཀྱི་རྒྱལ་ཁབ་གཞན་པ་ལོགས་ཀ་ལོགས་ཀ་ལས་འགུལ་སྤེལ་གི་ཡོད་དུས་ཙམ་པ་ང་ཚོ་ལ་རྒྱབ་སྐྱོར་ཀྱི་ལམ་ཀ་ད་མ་གསུངས་ན་དཔེ་གུ་ཡངས་རུ་འགྲོ་ཡོད་རེད། ལས་འགུལ་སྤེལ་དུས་ཙམ་པ་དེ་རྒྱུ་མཚན་ག་ཅི་ན་ལབ་ན་རྒྱ་གར་ནང་ལོགས་གི་རྒྱ་གར་མ་རྒྱ་མིའི་ནང་ལོགས་གི་ཁོ་རང་ཚོས་ཀྱི་ད་ནད་དང་དཔལ་འབྱོར་ཡིན་ན་རེད་ད་གང་ལྟར་དེ་གི་ན་ཚ་ད་དེ་རྐྱེན་པས་དེ་པ་རོ་དེ་ནས་ནི་རྒྱ་མི་ལ་ལྟ་སྟངས་དེ་འཛམ་བུ་གླིང་གི་དཔེ་ལྟ་སྟངས

ད་ལྟའི་བོད་ཀྱི་དཀའ་རྙོག་གི་གནས་བབ་འདི་ལ་ཡང་ཕལ་ཆེར་ཧ་ལམ་མ་གསུངས་ན་ཁ་གསལ་བོ་རེད། ནུས་པ་ཐོན་ཐུབ་ཡས་མེད་པའི་གི་གནས་སྟངས་འདྲ་བོ་ཅིག་འདུག་གསུངས་གནང་སོང་ཨ། ད་ཡིན་ནའི། རྒྱལ་ཁབ་ཟེར་ཡ་དེ་རྒྱལ་ཁབ་གི་འཐབ་རྩོད་ཟེར་ཡ་དེ་ད་འཐབ་རྩོད་ག་འདྲའི་འདྲ་བོ་ཅིག་ལ་བལྟས་པ་ཡིན་ན་ཡང་དུས་ཚོད་ཅིག་ལ་རེ་བ་མེད་པ་མཐོང་བསྡད་ཡ་ཅིག་བྱུང་གི་ཡོད་རེད་པ། ད་ལྟ་ང་ཚོ་གནས་བབ་དེ་འདྲའི་ཅིག་ནས་མཐོང་གི་ཡོད་རེད་ཡིན་ན་ཡང་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ལ་གནད་འགག་ཆེ་ཤོས་ཅིག་དེ་ག་རེ་རེད་ཞུས་པ་ཡིན་ན་འཚེ་མེད་ཞི་བ་དང་བོད་རྒྱ་ཞི་མོལ་གྱི་ཐོག་ནས་སེལ་དགོས་ཡ་དེ། ད་ང་ཚོ་གི་འདོར་ཐབས་མེད་པའི་གི་ལམ་ཁ་གཉིས་དེ་རེད་ད། གང་ལྟར། རྒྱ་ནག་ཕྱོགས་ནས་སྲིད་ཇུས་ག་ཚོད་དྲག་པོ་ཅིག་བཟུང་གི་ཡོད་པ་ཡིན་ནའི་ང་ཚོ་བོད་མི་ཚོའི་ངོས་ནས་ལམ་ཁ་འདི་གཉིས་ལས་ལྷག་པའི་གི་ཐབས་ཇུས་གཞན་དག་ཅིག་གང་ཡང་ཡོད་མ་རེད་ད་ལྟའི་ཆ་ལ། དེ་ཡིན་པ་སོང་ཙང་གནད་འགག་དེ་འདྲའི་ཅིག་གི་ཐོག་དེ་ང་ཚོས་གི་ད། གོ་སྐབས་དམ་འཛིན་བྱེད་དགོས་ཡ་དེ། རྒྱ་ནག་ནང་ལོགས་ལ་ཞི་ཅིང་ཕིང་གི་བོད་རག་གོ་རང་བཞིན་གི་བསྡམས་བཞག་གི་ཡོད་པ་ཡིན་ནའི་འཛམ་གླིང་སྤྱི་ཡོངས་ལ་ཡང་རྒྱ་ནག་ལ་ལྟ་སྟངས་འདི་སྔོན་མ་དང་འདྲ་གི་མ་རེད་ད། དེ་ཡིན་པ་སོང་ཙང་ད་ལྟའི་ཆ་ལ། ཨ་ནི་ང་ཚོའི་འཛམ་གླིང་གི་ཆབ་སྲིད་རྒྱལ་ཁབ་ག་འདྲའི་ཅིག་གི་ནང་ལོགས་ལ་སྡིངས་ཆ་ཅིག་བཀའ་མོལ་ཞུ་གཏུག་བྱེད་ཡས་ཀྱི་གོ་སྐབས་གསར་པ་རབ་དང་རིམ་པ་མང་པོ་ཞིག་ཐོན་ཡོང་གི་ཡོད། ལྷག་པར་དུ་རྒྱ་གར་ནང་ལོགས་ལ་ང་ཚོ་བཙན་བྱོལ་བོད་ཀྱི་ནང་ལོགས་གནས་བཞིན་པའི་ཆབ་སྲིད་འགོ་ཁྲིད་ཚོ་ང་ཚོ་བོད་པའི་ཆབ་སྲིད་འགོ་ཁྲིད་ཚོ་གིས་རྒྱ་ནག་གི་རྒྱ་ནག་གི་ད་ལྟའི་གི་གནས་བབ་འདི་ལ་ཡ་ད་རྒྱ་གར་ལ། རྒྱ་གར་གི་ཆབ་སྲིད་དཔོན་རིགས་ཚོ་ལ་ཡ་གདིང་ཚོད་ཅིག་སྐྲུན་ཐུབ་པ་དགོས་ཀྱི་ཡོད་རེད་ད། དེ་གདིང་ཚོད་དེ་སྐྲུན་ཐུབ་པ་ཡིན་ན། ཏན་ཏན་རྒྱལ་ཁབ་ཕྱོགས་མང་པོ་ཅིག་ནས་རྒྱ་ནག་ལ་ཡ་གནོན་ཤུགས་ཤུགས་ཆེན་པོ་ཅིག་སྤྲད་ཐུབ་པ་སྤྲད་པ་ཡིན་ན། ཨ་ནི་རབ་དང་རིམ་པའི་གོ་སྐབས་ཅིག་རང་བཞིན་མེད་པ་མ་སླེབས་ཀ་མེད་ཀྱི་གནས་སྟངས་ཅིག་ཆགས་ཀྱི་རེད་བསམ་གྱི་འདུག་འདི་ཡིན་པ་སོང་ཙང། ཅིག་གོ་སྐབས་ཁྱོན་ནས་མེད་པའི་གི་གནས་སྟངས་ཅིག་གང་ཡང་མ་རེད་གོ་སྐབས་ཟེར་ཡ་དེ་སྐྲུན་དགོས་ཀྱི་ཡོད་རེད་མ་གཏོགས་ཕ་གི་ལ་སྒུག་བསྡད་པ་ཡིན་ན། ཨ་ནི་ལམ་ཀ་མེད་པའི་གནས་སྟངས་ཆགས་འགྲོ་རུ་བ་ལོས། ལགས་སོ་ད་ངའི་དྲི་བ་ཐ་མ་དེ་རྣམ་པ་བཞི་ལ་ཡ་གཅིག་མཚུངས་ཡིན་ཨ་ནི་ལན་དགོས་ཤིག་དུས་ཚོད་མི་འདུག་ཨ་ནི་སྐར་མ་གཅིག་གཅིག་ཙམ་ནང་ལན་བརྒྱབ་ཤོད་ཤིག་སྐར་མ second སུམ་ཅུ་ནང་བསྐྱལ་ཐུབ་ན་ཡག་ཤོས་བྱས་ཨ་ནི་ཐོག་མ་དེ་ངས་བསྟན་འཛིན་དགྲ་འདུལ་ལ་ཡ་བཅར་འདྲི་ཞུ་ཆོག་པ་བྱས་ཨ་ནི་ད་དེ་འདྲ་རྣམ་པ་ཚོས་ཀྱི་ཉིན་གསུམ་གྱི་ཚོགས་ཆེན་མཇུག་བསྒྲིལ་བའི་ཉིན་མོ་དེ་ལ་ཡང་ཡོངས་ཁྱབ་བསྒྲགས་གཏམ་ཞིག་སྤེལ་བཞག་བསྒྲགས་གཏམ་ནང་ལ་ཡང་ད་གཞོན་སྐྱེས་ཚོས་མུ་མཐུད་བོད་ཀྱི་ཆོས་དང་རིག་གཞུང་ངོ་བོ་རྒྱུན་གནས་བྱ་རྒྱུ་དང་ཨ་ནི། རྒྱ་ནག་གཞུང་གིས་བོད་ནང་ལ་ཡང་བོད་ཀྱི་རིག་གཞུང་རྩ་མེད་དུ་གཏོང་བཞིན་པ་དེ་ལ་ཡ་ངོ་རྒོལ་ཡོད་པ་དེ་འདྲ་ཞིག་ཡོངས་ཁྱབ་ཐོག་ནས་གསལ་བསྒྲགས་སྤེལ་བཞག་དང་པོ་དེ་ལ་ཡང་རྒྱ་ནག་གཞུང་ལ་ཡང་སྐྱོན་བརྗོད་མ་བྱས་སྔོན་ལ་སོ་སོ་སྒེར་གྱི་ངོས་ནས་གཞོན་སྐྱེས་ཡིན་པའི་བོད་ཀྱི་མི་རབས་གསར་པ་ཡིན་པའི་ཆ་ནས་སོ་སོ་ཀྱི་ཆོས་དང་རིག་གཞུང་སྐད་ཡིག་དེ་ཚོ་སྲུང་སྐྱོབ་བྱེད་ཡ་གལ་ཆེ་ལོས་ག་རེ་འདྲ་པོ་ཅིག་གཟིགས་ཡོད་མེད་དེ་གལ་ཆེན་པོ་ཡིན་པ་ཡིན་ན་མི་རིགས་ཀྱི་འཐབ་རྩོད་ཅིག་ལ་གལ་ཆེན་པོ་ཡིན་པ་ཡིན་ན་སྤྱི་བཏང་ནས་མི་རིགས་གཅིག་གི་འཐབ་རྩོད་ལ་ཡང་གཞོན་སྐྱེས་དཔེ་གལ་ཆེན་པོ་རེད་གཞོན་སྐྱེས་དེ་གལ་ཆེ་བ་ནང་བཞིན་གཞོན་སྐྱེས་དེ་གསོ་སྐྱོང་ག་འདྲ་བྱེད་དགོས་མེད།

བོད་ཆས་དངོས་གནས་ཡག་པོ་བྱས་སོང་ང་རང་གི་གཉིད་རོགས་གཉིད་རོགས་ཐོག་ཆ་བཞག་ན་ཁོ་རང་ཨིང་ལན་ནས་རེད་ཤག་ཁེམ་བི་རིཇ་ད་དཔེ་སྐད་གྲགས་ཆེན་པོ་རུ་བ་མིང་ནོར་ཕལ་བྱས་ཡིན་ཡང་ཁོ་རང་གིས་ང་མཉམ་བཀའ་མོལ་གནང་དུས་བོད་སྐད་གང་ལ་གང་འཚམས་ཁོ་རང་གིས་ཤུགས་བསྐྱེད་ནས་གནང་གི་འདུག་ཨ་ནི་འདུ་འཛོམས་མུ་མཐུད་ནས་ང་ཚོ་བསྐྱང་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག། གཞོན་སྐྱེས་ཁ་ཤས་ཀྱིས་བོད་སྐད་རྒྱག་ཡའི་ཐབས་ཤེས་བྱས་པ་ཡིན་ན་ཡང་མི་རབས་རྒན་པ་ཁ་ཤས་ད་མགོ་ཁྲ་པོ་ཟེར་བ་ར་ཁ་ཤས་ཡང་ཡོང་གི་མི་འདུག་ལ་མཆན་འགོད་ཡ་ལ་སོགས་པ་དང་དེ་འདྲའི་བོད་སྐད་སྐྱོ་བོ་ཤོད་དུས་དེ་འདྲ་ལས་སོ་ད་དེ་ལབ་ནས

ཨ་འདི་ཅིག་བྱས་ད་ད་ལྟ་གོང་གི་དྲི་བ་རྣོན་པོ་འདི་ནང་ལོགས་ལ་ད་གཞོན་སྐྱེས་ཚོ་ད་ལན་འདི་ནང་ལ་ཕེབས་མཁན་ཚོ་ཧང་སང་གི་ནུས་པ་ཆེན་པོ་ཡོད་པ་དང་ནང་བཞིན་གི་ཅིག་ལས་རིགས་འདྲ་མི་འདྲ་གང་ལ་ཡང་སློབ་སྦྱོང་གནང་བསྡད་མཁན་དེ་ཡང་མཐོ་སློབ་ཚད་དང་ལྡན་པ་དེ་འདྲའི་ནང་ལོགས་གནང་བསྡད་མཁན་ཤ་སྟག་རེད་འདུག་ག་ད་ཁོར་ཡུག་དེ་འདྲའི་ཅིག་གི་ནང་ལོགས་ལ་ཨ་ཅིག་བོད་པའི་གི་སྐད་ཡིག་བྱང་ཡག་དེ་དཔེ་དཀའ་ལས་ཁག་པོ་ཅིག་ཡོད་རེད་ཡིན་པ་ཡིན་ནའི་ཁོ་རང་ཚོ་གི་སེམས་ཤུགས་དང་སོ་སོ་མི་རིགས་ཀྱི་ལ་རྒྱ་དང་སྐད་ཡིག་གི་རིན་ཐང་དེ་ཧ་ཅང་གི་ཆེན་པོ་འདུག་ད། སྦྱང་བརྩོན་བྱེད་དུས་སྐབས་སུ་ཁོ་ཅིག་བེད་སྤྱོད་བཏང་དུས་སྐབས་སུ་ད། ཅིག་འགྲིག་དང་མ་འགྲིག་རྒྱབ། ཅིག་ཚད་དང་ལྡན་པ་རྒྱབ་ཐུབ་དང་མ་ཐུབ་ལས་དེ་ཁོ་ཡོང་གི་རུ་བ། དེ་ཡིན་དུས་ཕྱོགས་ཚང་མ་ནས་དགོངས་པ་ཆེ་བཞེས་ཀྱི་ཐོག་ནས་དེ་ལ་ཡ། ཅིག་དགའ་བསུ་ཞུ་དགོས་ཡ་དང་ལེན་བྱེད་དགོས་ཡ། ཡར་རྒྱས་ཀྱི་གོམ་པ་སྤོ་དགོས་ཡ་ལ་ཡ་སྣོན་ཅིག་གི་སེམས་ཤུགས་སྤར་དགོས་རེད་མ་གཏོགས་མི་ཅིག་སྐད་ཆ་བཤད་ཡས་ཀྱི་ཐབས་ཤེས་བྱེད་ཡོང་དུས་ལམ་སང་མར་གཉའ་བཅག་ཡོང་བ་ཡིན་ན་དེ་གནོད་སྐྱེལ་ཞིག་མ་གཏོགས་ཕན་གང་ཡང་ཐོགས་རེད་བསམ་གི་མེད། ཡིན་ན་ཡང་རིགས་གཅིག་ཐོག་ལ་ད་དཔེ་ཆ་བཞག་ན་གསར་ཁང་ཁག་ཡིན་པ་ཡིན་ན་འགྲིག་གནད་ཡོད་མི་སྣ་དེ་ཚོ་ཡིན་པ་ཡིན་ན་འགྲིག་རུ་བ། འགན་ཡོད་མཁན་དེ་ཚོས་ཀྱི་ཨ་ནི་བཀའ་མོལ་ཅིག་ར་ལང་ཆ་ལང་གནང་ཡོང་དུས་སྐབས་སུ་དེ་སྐྱོན་བརྗོད་ཏན་ཏན་བྱེད་དགོས་རེད་བསམ་གི་འདུག་གང་ཡིན་ཟེར་ན། ཁོ་ཚོ་ལ་ཡ་སྐད་ཆ་བཤད་ཐུབ་ཡས་ཀྱི་ནུས་པ་དེ་ཡོད་རུ་བ། ཁོ་སྦྱང་བརྩོན་བྱེད་མཁན་དང་ནུས་པ་ཡོད་མཁན་གཉིས་བར་ལ་དབྱེ་བ་ཕྱེ་བྱས་ཨ་ནི་ཅིག་ཨ་མཆན་དེ་ཚོ་རྒྱག་དགོས་ཀྱི་ཡོད་ན་ཅིག། ཚད་དང་ལྡན་པར་དགོངས་པ་ཆེ་བཞེས་ཀྱི་ཐོག་ནས་རྒྱག་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི་འདུག། ལགས་སེ་ཨ། དང་པོ་འདི་ལ་ད་ལོ་གི་ཚོགས་འདུ་དེ་ན་གཞོན་གྱི་ཚོགས་འདུ་འདི་ནང་ལོགས་ཀྱི་བསྒྲགས་གཏམ་འདི་ཚོ་རེད་བསྒྲགས་གཏམ་འདི་ཚོ་གི་ནུས་པ་ཆེ་ཤོས་དེ་ག་རེ་ལབ་ན་རྒྱ་ནག་ལ་ལན་ཡག་ཤོས་དེ་རེད་བསམ་གི་འདུག་དམིགས་བསལ་ད་ནང་ང་ཚོ་ལོ་ངོ་དྲུག་ཅུ་ལྷག་ལ་བཙན་བྱོལ་ནང་ལོགས་ལ་ད་བསྡད་པའི་གི་ད་བོད་དོན་འཐབ་རྩོད་བྱེད་བསྡད་མཁན་གྱི་མི་རིགས་གཅིག་ངོས་ནས་རྒྱ་ནག་ལ་ད་ལན་ཡག་ཤོས་དེ་ང་ཚོ་མི་ལོ་དྲུག་ཅུ་ལྷག་ནང་ལོགས་ལ་ཨ་ནི་ཡི་སྐད་སིང་ཆེ་ཆགས་ཡོད་བོད་མི་རིགས་ལ་ཡི་དེ་ཕྱི་ལོགས་ལ་ཡི་ཕྱི་ལོགས་ལ་གྲམ་འགྲོ་རྒྱུ་ཡི་བོད་མི་རིགས་ལ་ཡི་དེ་འདི་འདྲས་ཅིག་ཡོད་ལ་ཡི་ད་ལན་ཡག་ཤོས་ཅིག་སྤྲད་རེད་བསམ་གི་འདུག་ལ་ཨ་ནི་ད་འདི་སྐད་ཡིག་གང་ནས་ཤེས་ཡོང་འདུག་བསམ་ང་ཚོ་འདིའི་སྐོར་སྐད་ཆ་ཅིག་བྱུང། ཕྱི་རྒྱལ་ནས་རི་ཇུ་པུའུ་ཅིག་ང་ལ་སྐད་ཆ་དེ་བཤད་སོང་ང་ཚོ་འདི་སྐད་ཡིག་སྐོར་ཤེས་ཡོང་འདུག་བསམ་པ། ཨ་ནི་བོད་སྐད་ཡག་པོ་ཤེས་པ་ཅིག་བོད་བོད་པ་ཡི་སེམས་ཤུགས་མེད་པ་ན་ཁྱེད་རང་ག་རེ་བསམ་ས་རེད་ཨ། གང་ཡིན་ཟེར་ན། ཁོ་ཚོ་ཚང་མ་དངོས་གནས་དྲང་གནས་བོད་ནང་ལ་སེམས་གཏིང་ནས་མེད་པའི་སེམས་ཤུགས་ཤུགས་ཆེན་པོ་ཡོད་མཁན་རྐྱང་རེད་འདུག་བ་ད་ལྟ་འདི་ལ་ང་ཚོས་ཆ་ཚང་དེ་འདྲའི་རེད་ལབ་ཐུབ་གི་མ་རེད་དེ་ཁོ་ཚོ་གི་སྣེ་ཁྲིད་པ་ཡིན་ན་ཕྱི་རྒྱལ་ཁག་གི་བོད་རིགས་ད་ལྟ་གཞོན་སྐྱེས་ཚང་མ་དེ་འདྲའི་ཆགས་ཐུབ་གི་རེད་བསམ་གི། ཁ་ཤས་བོད་སྐད་ཡིན་ནའི་སྤྱི་ཟུར་དཀྲུག་དེ་འདྲ་མ་མང་པོ་འདུག། ལའོ་འདི་ར་དེ་ཡིན་དུས་བསམ་པ་ཁོ་རང་གི་དྲི་བ་དེ་ལས་ངེས་གཏན་དངོས་གནས་བདེན་པ་རེད་བསམ་དགོས་འདུག་དེ་སོང་ཙང་ཁོ་ཚོའི་གི་སྐད་ཡིག་གི་དཀའ་ངལ་ཡོད་པའི་གནས་སྟངས་ཅིག་ཡོད་འདི་ཡང་ལོགས་པ་ཅིག་རེད་ཡིན་པ་ཡིན་ན། ང་ཚོས་ཁོང་ཚོའི་སེམས་ཤུགས་ང་ཚོས་ཧ་གོ་དགོས་ཡ་དེ་ཁོང་ཚོའི་སེམས་གཏིང་ནས་སེམས་ཤུགས་ཡོད་པ་དང་བོད་དོན་འཐབ་རྩོད་བྱེད་ཡ་དང་སྣེ་ཁྲིད་ཡ་ཡི་ནུས་པ་ཡོད་མཁན་གཞོན་སྐྱེས་ཚོ་ཅིག་རེད་འདུག་ཨོ་དེ་གལ་ཆེ་ཤོས་རེད་བསམ་གི་འདུག། ཨ་ནི་དུས་ཚོད་རྐྱེན་པས་དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་དེ་འདི་ནས་མཇུག་སྒྲིལ་ཞུ་གི་ཡིན་རྣམ་པ་བཞི་ང་ཚོའི་ལེ་ཚན་དེའི་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ། ཐུགས་རྗེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང། གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།